སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བོད་གཞིས་བྱེས་ལྷ་སྡེ་མི་སྡེ་ཡོངས་ཀྱི་ཚབ་ཞུས་ཏེ་བོད་མིའི་སྒྲིག་འཛུགས་ཀྱིས་བརྟན་བཞུགས་བསྟར་འབུལ་ཞུས་ཤིང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཡུན་དུ་བརྟན་རྒྱུའི་ཞལ་བཞེས་ཐོབ་ཡོད་པ་རེད། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་ལྔ་པ་སྔོན་རྩིས་ཚོགས་འདུའི་སྐབས་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་བ་བསྐོ་གཞག་དང་འབྲེལ་བའི་བཅའ་ཁྲིམས་བསྐྱར་བཅོས་ཀྱི་ཁྲིམས་འཆར་སླར་ཡང་འཁྱེར་ཡོང་རྒྱུ་ཡིན་འདུག། རྒྱ་ནག་འབྱོར་ལྡན་པ་ཀུའུ་ཝན་ཅུ་ཨ་མི་རི་ཀའི་གཞུང་གིས་འཛིན་བཟུང་བྱས་འདུག། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལས་རིམ་གསན་གཟིགས་རྣམ་པ་སྐུ་ཁམས་བཟང་དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་བོད་ཟླ་དང་པོའི་ཚེས་ཉི་ཤུ་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་གསུམ་པའི་ཚེས་བཅུ་དྲུག་གཟའ་ཕུར་བུ་རེད། ང་སྐལ་ལྡན་བློ་གྲོས་ཡིན།

བོད་གཞིས་བྱེས་ལྷ་སྡེ་མི་སྡེ་ཡོངས་ཀྱི་ཚབ་ཞུས་ཏེ་བོད་མིའི་སྒྲིག་འཛུགས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྤྱི་ཟླ་གསུམ་པའི་ཚེས་བཅོ་ལྔ་ཉིན་བརྟན་བཞུགས་བསྟར་འབུལ་ཞུས་ཤིང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཇིག་རྟེན་སྤྱི་དང་ལྷག་པར་དུ་བོད་བསྟན་སྲིད་ཀྱི་དོན་དུ་སྐུ་ཚེ་ཡུན་དུ་བརྟན་རྒྱུའི་བཀའ་བཞེས་མཛད་ཡོད་པ་རེད། ད་རེས་བརྟན་བཞུགས་བསྟར་འབུལ་ཞུ་སླད་རྒྱ་བལ་འབྲུག་གསུམ་དང་ཕྱི་རྒྱལ་ཡུལ་གྲུ་གང་ས་ནས་བོད་མིའི་སྤྱི་མཐུན་ཚོགས་པ་ཁག་གི་སྐུ་ཚབ་ཡང་ངོ་བཅར་ཞུས་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་གནང་གི་རེད།
སྐབས་དེར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་ཕེབས་པའི་ནང་མགོན་པོ་གང་ཉིད་མཆོག་འབྱུང་འགྱུར་ལོ་བཅུ་ཕྲག་འགའ་ཤས་རིང་འཚོ་བཞུགས་གནང་རྒྱུ་ཡིན་པ་བཀའ་བཞེས་བཟང་པོ་ཐོབ་གནང་སོང། ད་དུང་ཡང་ཚེ་ལོ།

བོད་རྒྱ་ཆེ་མི་མང་གི་ད་བོད་ཀྱི་ཚབ་བྱེད་མཁན་གྱི་མི་མང་ཚོ་རེད། ད་ག་ནང་བཞིན་གྱི་གནས་ཆུང་ཆོས་སྐྱོང་གིས་མཚོན་པའི་ཨེ་ནི་མཁའ་འགྲོ་ཚོས་མཚོན་པའི་གཟུགས་ཅན་གཟུགས་མེད་ཀྱི་ལྷ་ཚོས་ཅིག་རེ་འདུན་ཆེན་པོ་བྱེད་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་དུས་གཟུགས་པོ་བདེ་ཐག་ཆོད་ཡོད། ད་དུང་མུ་མཐུད་ནས་སྤྱིར་སངས་རྒྱས་ཀྱི་བསྟན་པ་ཡང་སྒོས་བོད་གངས་ཅན་གྱི་ལྗོངས་ཀྱི་ཆོས་དང་རིག་གཞུང། ཨེ་ནི་ཧི་མ་ལ་ཡའི་རི་རྒྱུད་ཀྱི་ས་ཁུལ་གྱི་མི་དམངས་དེ་ཡིན་ཏེ། ང་ཡ་བོད་ཀྱི་ཆོས་དང་རིག་གཞུང་གི་ཐོག་ནས་དཔེ་དད་པ་བྱེད་བཞིན་ཡོད་རེད། ཅིག་དེ་ཡིན་དེ་དེ་རེ་འདོད་སྐོང་ཐུབ་ཡག་ཅིག་གི་ཨེ་ནི་ག་ད་ཨེ་ནི་སྐྱེས་པའི་དགོས་དོན་རུ་གོ། གཞན་ལ་ཕན་པ་སྒྲུབ་ཡག་རེད། ཨེ་ནི་ད་ལྟ་ངའི་ལུས་རྟེན་འདིའི་ཐོག་ནས་མི་ལ་ཕན་པ་ཏན་ཏན་སྒྲུབ་ཐུབ་ཀྱི་འདུག་དེ་འདྲ་ཡིན་དུས་ཙམ་ནས་ཕན་པ་སྒྲུབ་ཐུབ་ངེས་ཀྱི་ལུས་རྟེན་འདི་རིང་པོར་འཚོ་ཐུབ་ཡག་ཅིག་གི་ང་རས་སྨོན་ལམ་རྒྱག་གི་ཡིན་འཕེན་པ་གཏང་གི་ཡིན་ཨེ་ཁྱེད་རང་ཚང་མ་ལོག་གི། ཐུགས་སྨོན་གནང་རྗེས་ཨ་ནི་ད་རེས་དེའི་བརྟན་བཞུགས་ནང་དུ་སུ་རེ་ཨན་དྷུ་ཆི་སི་བཞུགས་ཡིན། ཅི་ནུང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚེ་ཞབས་པད་བརྟན་ཡག་གི་ཞལ་བཞེས་བཟང་པོ་ད་དེ་སྔ་ནས་གནང་བཞུགས་ཡོད་རེད་ད་ལྟ་ཡིན་ནའི་མུ་མཐུད་ནས་ད་རིང་ཡིན་པ་ཡིན་ནའི་ད་ག་རང་ཞལ་བཞེས་གནང་གི་ཡོད་རེད་དེ་ཡིན་ནའི་ཚང་མ་ང་ཚོ་ནང་པ་སངས་རྒྱས་པ་ཞིག་ཡིན་པའི་ཆ་ནས་ཨ་ནི་བླ་མའི་སྐུ་ཚེ། རིང་པོ་བརྟན་མི་བརྟན་ཟེར་མཁན་གཙོ་བོ་བླ་སློབ་ཀྱི་འབྲེལ་བ་ལ་ཡང་རག་ལས་ཀྱི་ཡོད་རེད་དེ་ཡིན་དུས་ཚང་མ་བླ་མས་བཀའ་གང་གནང་བ་དེ་གས་དེ་ང་ཚོ་སློབ་མའི་ངོས་ནས་ཨ་ནི་ཅིག་བཀའ་གང་གནང་བ་དེ་དོན་རྟོགས་པའི་ཐོག་ནས་ཨ་ནི་ཉམས་སུ་ལེན་ཐུབ་པ་འདྲ་བོ་ཞིག་ཡིན་པ་ཡིན་ན་ང་ཚོ་ལས་དོན་ག་རེ་སྒྲུབ་པ་ཡིན་ནའི་དེ་ལས་སླ་པོ་ཅིག་དང་སྟབས་བདེ་བོ་ཅིག་ཐོག་ནས་རྒྱལ་བ་རིན་པོ་ཆེ་གི་ཐུགས་རྗེ་བྱིན་རླབས་ཀྱི་དབང་ནས་འགྲུབ་ཡས་ཏན་ཏན་ཡོང་གི་རེད་བསམ་བསྡད་ཀྱི་ཡོད་ད་དེ་མ་ཡིན་པ་བྱས་ཅིག་རྒྱལ་བ་རིན་པོ་ཆེ་སྐུ་ཚེ་ཞབས་པད་བརྟན་པ་ཤོག་ཟེར་བ།

པའི་སྐལ་བ་བཟང་པོ་བྱུང་ཞུས། གཞན་ཡང་ད་རེས་ཀྱི་བརྟན་བཞུགས་འདི་ནི་དེ་སྔོན་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་གི་ལོ་མཇུག་ལ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཡང་གསོལ་འདེབས་ཞུས་པ་བཞིན་སྤྱི་ཟླ་གསུམ་པའི་ཚེས་བཅོ་ལྔ་ཉིན་ཨ་ནི་བོད་མིའི་སྒྲིག་འཛུགས་ཀྱིས་གཞིས་བྱེས་བོད་མི་ཡོངས་ཚབ་བྱས་ཏེ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཡང་བརྟན་བཞུགས་བསྟར་འབུལ་ཞུས་ཡོད་པ་རེད། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས ྋགོང་ས་མཆོག་སྐུ་ཚེ་ཡུན་རིང་གནས་ཡ་དེ་གཞིས་བྱེས་བོད་མི་ཙམ་མིན་པར་འཛམ་གླིང་སྤྱི་ཡོངས་དང་འབྲེལ་བ་ཆགས་ཡོད་པ་སོགས་གནང་སོང། གོང་ཞུས་ཀྱི་གནས་ཚུལ་དེ་གསར་འགོད་པ་བློ་བཟང་དགེ་ལེགས་དང་པར་ལེན་ཕྱོགས་བསྒྲིགས་པ་བསྟན་འཛིན་འོད་ཟེར་གཉིས་ཀྱིས་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་ནས

བཙོན་འཇུག་ཁྲིམས་ཐག་བཅད་ཡོད་མིན་སོགས་གསལ་བཤད་གང་ཡང་བྱས་མེད་པར་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་བོད་ཕྱི་ནང་ནས་གནས་ཚུལ་མཁོ་སྤྲོད་པ་ཁག་ཅིག་གིས་འགྲེལ་བརྗོད་བྱས་བྱུང། འོན་ཀྱང་གནས་ཚུལ་མཁོ་སྤྲོད་པ་ཞིག་གིས་ཚོད་དཔག་བྱས་པར་གཞིགས་ན་དགེ་འདུན་ལྷུན་གྲུབ་ལགས་སྐབས་རེ་རེབ་གོང་རྫོང་གི་བཙོན་ཁང་དང་ཡང་སྐབས་རེ་གཅན་ཚ་རྫོང་གི་བཙོན་ཁང་སོགས་སུ་བཀག་ཉར་བྱེད་བཞིན་ཡོད་པར་འགྲེལ་བརྗོད་བྱེད་ཀྱི་འདུག། རྡ་རམ་ས་ལར་རྟེན་གཞི་བྱས་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་དགེ་འདུན་ལྷུན་གྲུབ་ལགས་སུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་ཟི་ལིང་འབྲིང་རིམ་མི་དམངས་ཁྲིམས་ཁང་ཟེར་བས་རྒྱལ་ཁབ་ཁ་བྲལ་ངན་སྐུལ་བྱས་པའི་ཉེས་མིང་འོག་ལོ་བཞིའི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པའི་གནས་ཚུལ་སྤེལ་ཡོད་ན་ཡང་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་གནས་ཚུལ་དེ་ད་བར་རྩད་གཅོད་བྱས་ཀྱང་གཏན་འཁེལ་གྱི་གནས་ཚུལ་ཤེས་རྟོགས་མ་བྱུང། རྩོམ་པ་པོ་དགེ་འདུན་ལྷུན་གྲུབ་ལགས་ཀྱི་སྨྱུག་མིང་ལ་ལྷམ་གོག་ཞེས་འབོད་ཅིང་ཁོང་གིས་བོད་བརྒྱུད་ནང་བསྟན་རྒྱ་བསྒྱུར་གྱི་སྲིད་བྱུས་ལ་ངོ་རྒོལ་བྱས་སྐོར་གྱི་ཉེས་མིང་འོག་ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པ་ལོའི་ཕྱི་ཟླ་བཅུ་གཉིས་པའི་ནང་འཛིན་བཟུང་བྱས་ཡོད་པ་རེད། ཁོང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་ལོར་རེབ་གོང་མདོ་བ་ཁེ་ངྷ་སྡེ་བར་སྐྱེས་ཤིང་རེབ་གོང་དར་ཞིང་དགོན་དང་རོང་པོ་དགོན་ཆེན་བླ་བྲང་བཀྲ་ཤིས་འཁྱིལ་གསེར་རྟ་བླ་རུང་བཅས་སུ་ཆོས་ཞུགས་དང་ཟུར་ཞུགས་ཀྱིས་སློབ་གཉེར་གནང་ཡོད་འདུག། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་ལྔ་པ་ཁ་སང་ཕྱི་ཟླ་གསུམ་པའི་ཚེས་བཅོ་ལྔ་ཉིན་འགོ་ཚུགས་ཤིང་ད་རེས་ཀྱི་སྔོན་རྩིས་གྲོས་ཚོགས་འདིའི་བསྒྲུབ་བྱའི་ལས་དོན་གཙོ་བོ་དབུས་བོད་མིའི་སྒྲིག་འཛུགས་མ་ལག་དང་བཅས་པའི་འགྲོ་གྲོན་སྔོན་རྩིས་གཏན་འབེབས་གནང་རྒྱུ་དེ་ཡིན་ནའང་ད་རེས་ཀྱི་སྤྱི་འཐུས་ཚོགས་འདུ་འདིའི་སྐབས་ཁྲིམས་ཞིབ་པ་ཆེ་བ་བསྐོ་གཞག་བྱེད་ཕྱོགས་ཀྱི་བཅའ་ཁྲིམས་བསྐྱར་བཅོས་ཀྱི་ཁྲིམས་འཆར་སླར་ཡང་སླེབས་རྒྱུ་ཡིན་འདུག་འདི་ཡང་གཙོ་བོ་ཕྱི་རྒྱལ་གྱི་སྤྱི་འཐུས་རྣམ་པ་དང་དམིགས་བསལ་ཡུ་རོབ་སྤྱི་འཐུས་གཉིས་ཀྱི་ངོས་ནས་ཐུགས་ཁུར་ཆེན་པོ་གནང་བཞིན་ཡོད་འདུག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ལོ་པེ་ལགས་ཀྱིས་སྙན་སྒྲོན་གནང་གི་རེད།
སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་ལྔ་པ་དབུ་འཛུགས་ཞུས་ཤིང། འཛམ་གླིང་གི་ཁྱོན་ནང་ལོགས་ལ་ཆབ་སྲིད་ཀྱི་གནས་སྟངས་འགྱུར་བ་ཤུགས་ཆེན་པོ་འགྲོ་གི་ཡོད་རེད། ནི་ད་ནང་བཞིན་གྱི་རྒྱ་ནག་ནང་ལོགས་ཡིན་ན་ཡང་ཆབ་སྲིད་ཀྱི་འགྱུར་བ་འགྲོ་གི་ཡོད་རེད། ད་ད་ལྟའི་ཆ་འདྲ་བ་ཡིན་ན་སྲིད་འཛིན་ཞི་ཅིན་ཕིང་ལས་ཡུན་གསུམ་པ་གི་ལས་འཁུར་མགོ་འཛུགས་ཞུས་ཟིན་པ་རེད། ད་དེ་འབྲེལ་གྱི་ཐོག་ནས་རྒྱ་ནག་གི་མགོ་ཁྲིད་ཚོ་ལ། སྙིང་སྟོབས་དང་ལྷག་བསམ། ཆོད་སེམས་གསར་པ་ཅིག་བཞེས་པའི་ཐོག་ནས་བོད་ནང་གི་གནས་སྟངས་རེད། ང་རང་ཚོ་གི་སྐྱབས་མགོན་རིན་པོ་ཆེའི་དགོངས་གཞི་དེ་ཚོ་ཚོ་ལ་ཤར་ཡིག་གི་ཞལ་ནས་ད་ལྟ་ང་ཚོ་བོད་རྒྱ་འབྲེལ་མོལ་ཡོང་ཐུབ་ཡག་ཅིག་དང། ཨ་ནི་བོད་རྒྱའི་དཀའ་རྙོག་དེ་སེལ་ཐུབ་པ་ཡིན་ན། བོད་རྒྱ་མི་རིགས་གཉིས་ཀྱི་ཁེ་ཕན་ཆགས་དགོས་པ་རེད། དེ་ནི་ད་ལྟའི་འགོ་ཁྲིད་དེ་ཚོ་ལ་ཨ་ནི་དེ་འདྲས་ཀྱི་ཆོད་སེམས་གཅིག་དང། བློ་སྟོབས་གསར་པ་ཅིག་བཞེས་པའི་ཐོག་ནས་ནི་གོ་སྐབས་དམ་འཛིན་བྱེད་ཐུབ་དགོས་ཡག་དེ། གལ་ཆེན་པོ་རེད་ཤག་ཟེར་ནས། ད་ཁ་སང་ང་ཚོའི་གསུང་བཤད་དུས་དྲན་གྱི་གསུང་བཤད་ནང་ལོགས་ལ་ཡང་སྤྱི་འཐུས་ལྷན་ཚོགས་ཀྱིས་བཤད་ཡོད་རེད། ཨ་ནི་ད་ག་ནང་བཞིན་གྱི་བཀའ་ཤག་གི་གསུང་བཤད་ནང་ལོགས་ཡང་གསལ་པོ་བྱས་ནས་བཤད་ཡོད་རེད་དེ་ཚོ།
བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་སྔ་མ་གི་ཐོག་ཏུ་བོད་མིའི་སྒྲིག་འཛུགས་ཀྱི་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་རྣམ་པ་བསྐོ་གཞག་དང་འབྲེལ་བ་གི་ཐོག་གི་བཅའ་ཁྲིམས་བསྐྱར་བཅོས་དེ་གནང་ཐུབ་མེད་པར་བརྟེན། ད་རེས་གྲོས་ཚོགས་འཐུས་མི་མང་པོ་ཞིག་གི་ཐོག་ནས་བཅའ་ཁྲིམས་བསྐྱར་བཅོས་དེ་འགྲོ་ཐུབ་ཡ་གི་རེ་བ་གནང་གི་འདུག།
ད་ལྟ

གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་སྐོར་དེ་ད་རིང་སྙན་ཐོ་ཐོན་ཡོང་གི་རེད་མཐའ་མ་དེ། ཨ་དེ་ནང་བཞིན་ཕལ་ཆེར་མང་ཚོགས་རྩིས་ཁྲ་ཚོགས་ཆུང་སྙན་ཐོ་ཡོད་པའི་སྐད་ཆ་ཞིག་གོ་གི་འདུག་འོ་དེ་འདྲ་རེད་ཨ་དེ་མིན་པའི་གཞན་པ་ད་མང་ཆེ་བ་ཅིག་སྔོན་རྩིས་ལས་རིམ་ཐོག་ལ་ཡ་ང་འགྲོ་ཡ་ཆགས་ཀྱི་རེད་ཞུ། ད་ང་ཚོ་ད་ལྟ་ད་ལྟའི་ཆ་ལ་གནས་སྟངས། ཛ་དྲག་པོ་ཞིག་ཆགས་བསྡད་ཡོད་རེད་པ། དེ་ཡིན་དུས་ང་ཚོ་ད་ཕྱི་རྒྱལ་སྤྱི་འཐུས་རེད་ཨ་ནི་ལྷག་པར་དུ་ཡུ་རོབ་སྤྱི་འཐུས་གཉིས་ཀྱི་ཐོག་ནས་ད་ལྟ་ང་ཚོ་ད་ཁྲིམས་ཞིབ་པ་གི་ཐོག་ནས་ད་བསྐོ་ཐུབ་ཡ་གལ་ཆེན་པོ་ཞིག་ཅིག་ཆགས་ཡོད་དུས་འདི་གི་ཆ་རྐྱེན་འདི་ཐོག་ནས་ང་ཚོ་ཏོག་ཙམ་ཅིག་ཡ་སྙན་སེང་ཞུས་བཞག་ཡོད་རེད་འདི་ཐོག་ལ་ཅིག་མ་ཅིག་བབ་ཅེས་ག་འདྲ

ད་མི་མང་གི་འོས་ཤོག་ཅུག་ལེགས་བརྫངས་དེ་ལ་འགན་ཞིག་ཁྱེར་ནས་བཅའ་ཁྲིམས་བསྐྱར་བཅོས་ཀྱི་ཁྲིམས་ཡིག་དུས་སུ་འཁེལ་ཡོང་ཡིན་ནོ། ད་ང་རང་འདྲ་བོ་ན་རེ་བ་ག་རེ་བྱེད་ཀྱི་རེད་ཟེར་ན། ད་རྒྱ་ཆེའི་མང་ཚོགས་ཡིན་པ་ཡིན་ན་འདི་སུ་ཡིན་ན། ད་ཅིག་རེ་བ་ཉག་ཅིག་དེ་ག་རེ་རེད་ང་རང་ངོས་ནས་ངོས་འཛིན་ཞུས་ཡོད་ཟེར་ན། ད་ཁྲིམས་ཞིབ་པ་ཆེ་བ་གི་གོ་ཡུལ་དེ་སྟོང་པ་ལྷག་ནས་རྒྱུན་རིང་པོ་ཞེ་དྲག་ཕྱིན་པ་རེད་དེ་དང་འབྲེལ་བ་གི་ད་ཅིག་ཨ་ནི་ཆ་རྐྱེན་དེ་ཚོ་ནོར་འཁྲུལ་བར་ཆད་ཆེ་བས་ན་འདྲ། ཡང་ད་ག་ནང་བཞིན་ད་བཅའ་ཁྲིམས་བསྐྱར་བཅོས་ཚོགས་ཆུང་ཅིག་བཙུགས་ཐུབ་དགོས་ཡག་དེ་ཚོ་ད་སྐབས་སུ་བབས་པའི་ཁ་ཚ་དགོས་གཏུགས་ཀྱི་ནི་ལས་ཀ་རེད་བསམ་གྱི་ཡོད། ད་གཙོ་བོ་དེ་ད་རྣམ་པ་ཚང་མ་གི་མཁྱེན་གྱི་ཡོད་རེད་ད་དངུལ་རྩིས་ཀྱི་གྲོས་ཚོགས་ཆགས་བསྡད་ཡོད་རེད་ཨ་ནས་ཅིག་དབུས་བོད་མིའི་སྒྲིག་འཛུགས་ལས་ཁུངས་མ་ལག་དང་བཅས་པའི་གི་ད་དངུལ་རྩིས་གཏན་འབེབས་བྱེད་ཡ་གཏོང་ལེན་ཁྲིམས་འགེལ་ཡ་དེ་ཚོ་རེད་ཨ་ནས། ད་ཅིག་བཅའ་ཁྲིམས་བསྐྱར་བཅོས་ད་ལྟ་ཡོད་མེད་ལ་ནི་ད་ལྟ་གསལ་བོ་ཤེས་ཀྱི་མི་འདུག་ད་བཅའ་ཁྲིམས་བསྐྱར་བཅོས་སླེབས་འོང་དུས་ཙམ་པ་ཨ་ནི་བཅའ་ཁྲིམས་བསྐྱར་བཅོས་ཀྱི་ཅིག་གནས་སྟངས་དེ་གང་འདྲ་འདྲ་བོ་ཞིག་འདུག་ནི་ད་ནི་ཡང་བསྐྱར་ང་ཚོ་བསམ་བློ་བཏང་དགོས་ཡ་ཞིག་རེད་བསམ་གྱི་འདུག་དེ་བཅའ་ཁྲིམས་བསྐྱར་བཅོས་འགྲོ་གི་རེད་ལབ་ཐུབ་གི་མ་རེད་འགྲོ་གི་མ་རེད་ལབ་ཐུབ་གི་མ་རེད་འགྲོ་དགོས་ཡ་ཞིག། ཏན་ཏན་རེད་འདོད་རེད་ད་གནད་དོན་མང་པོ་ཅིག་ལ་བརྟག་ནས་ང་ཚོ་བསྐྱར་བཅོས་བྱེད་དགོས་ཡ་གི་གནད་དོན་ཅིག་ཆགས་སོང་ན་བསྐྱར་བཅོས་བྱེད་དགོས་ཅིག་རེད་ང་ཚོ་ཁྲིམས་བཟོ་ལས་ཁུངས་ཁྲིམས་བཟོ་ནས་བསྡད་དུས་ཡོད་ཙང་ང་ཚོ་ཁྲིམས་བཟོ་གི་མིན་ལབ་སག་ལངས་ཁ་ཁས་ཡོད་མ་རེད་བསམ་གི་འདུག། བཞུགས་སྒར་དྷ་རམ་ས་ལ་གི་གངས་ཅན་སྐྱིད་གཤོངས་ཀྱི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཀྱི་མདུན་ཐང་ནས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བདེ་དང་བརྙན་པར་ཞུ་སྒྲིག་གནང་མཁན་ལེགས་མོ་གཉིས་ཀ་ཡིན། བོད་དང་ཡུ་གུར་སོགས་གྲངས་ཉུང་མི་རིགས་ཀྱི་གནད་དོན་ཐད་རྒྱལ་ཚོགས་སུ་ཟུར་ཚོགས་གནང་འདུག་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐེངས་ལྔ་བཅུ་ང་གཉིས་པ་དེ་འཚོགས་བཞིན་ཡོད་པ་དང་བསྟུན Society for Threatened Peoples ཞེས་འཇིག་ཉེན་ཡོད་པའི་མི་རིགས་སྲུང་སྐྱོབ་ལྷན་ཚོགས་ཞེས་པའི་གོ་སྒྲིག་འོག་སུད་སི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འཇར་མན་ཡན་ལག་དེ་བཞིན་འཛམ་གླིང་ཝི་གུར་གྲོས་ཚོགས་མཉམ་འབྲེལ་བཅས་བོད་དང་ཝི་གུར་སོགས་གྲངས་ཉུང་མི་རིགས་ཀྱི་གནད་དོན་ཐད་གྲོས་ཚོགས་སུ་ཕྱི་ཟླ་གསུམ་པའི་ཚེས་བཅུ་གསུམ་ཉིན་ཟུར་ཚོགས་ཞིག་བསྐོང་ཚོགས་གནང་འདུག། སུད་སི་སྐུ་ཚབ་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འཇར་མན་ཡན་ལག་གི་འགན་འཛིན་ཀཱའི་མུ་ལར་གཉིས་ཀྱིས་བོད་ཀྱི་བྱིས་པ་ས་ཡ་གཅིག་ལྷག་རང་གི་ཕ་མ་ནས་ཁ་བྲལ་ཏེ་རྒྱ་ནག་གཞུང་གིས་བཙུགས་པའི་གཏན་ཆགས་སློབ་གྲྭ་ཁག་ནང་སློབ་འཇུག་བྱས་ཏེ་བོད་མི་རིགས་རྒྱ་སྒྱུར་གྱི་སློབ་གསོ་སྤེལ་བཞིན་པ་དང་ཡང་དེ་བཞིན་བོད་ཀྱི་ཞིང་འབྲོག་མང་ཚོགས་རྣམས་བཙན་དབང་གི་ཐོག་ནས་ས་གནས་གཞན་དུ་གནས་སྤོ་བྱེད་བཅུག་པ། བོད་བརྒྱུད་ནང་བསྟན་རྒྱ་ནག་གི་ངོ་བོ་ཅན་དུ་བསྒྱུར་བ་ཟེར་ཏེ་མི་རིགས་རྩ་མེད་གཏོང་ཐབས་ཀྱི་སྲིད་ཇུས་སྤེལ་བཞིན་པ་སོགས་རྒྱ་ནག་གཞུང་གིས་བོད་དང་ཝུའུ་གུར་མི་རིགས་ཐོག་གདུག་རྩུབ་ཅན་གྱི་སྲིད་ཇུས་ལག་བསྟར་བྱེད་བཞིན་པ་གསལ་སྟོན་བྱས་པའི་ཐོག་སྡུག་སྦྱོང་མནར་གཅོད་ཀྱི་བྱ་སྤྱོད་སྤེལ་མཁན་རྒྱ་ནག་གཞུང་ལ་འདིའི་འགན་འཁྲི་ཡོད་པ་བཟོ་དགོས་པའི་འབོད་སྐུལ་ཞུས་འདུག་དེ་བཞིན་ཚོགས་པ་དེ་དག་གིས་རྒྱལ་ཚོགས་ནས་ཀྱང་སྔ་རྗེས་ཚོགས་འདུ་རིམ་པའི་ནང་བོད་དང་ཝུའུ་གུར་གྱི་གནད་དོན་ཐད་བློ་འཚབ་ཡོད་པ་གསལ་སྟོན་གནང་པ་མ་ཟད་རྒྱལ་ཚོགས་ཀྱི་ཆེད་ལས་པ་རྣམ་པས་རྒྱ་ནག་གཞུང་གིས་དེ་ལྟར་ལག་བསྟར་བྱེད་ཀྱི་ཡོད་མེད་ཐད་ཞིབ་འཇུག་གནང་དགོས་པ་སོགས་ཀྱི་འབོད་སྐུལ་གནང་ཡོད་པ་སུད་སི་བོད་ཀྱི་སྐུ་ཚབ་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང། ཟུར་ཚོགས་དེའི་ཐོག་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མིའི་རྒྱལ་ཁབ་ཁག་གི་སྐུ་ཚབ་དང་དེ་བཞིན་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གི་སྐུ་ཚབ་གསར་འགོད་པ་སོགས་ཕེབས་ཡོད་འདུག་རྒྱ་རིགས་འབྱོར་ལྡན་པ་གུ་ཝན་ཅུའུ་ཡིས་ཨ་མི་རི་ཀའི་ནང་དྲ་ལམ་བརྒྱུད་ཁོང་དང་འབྲེལ་བ་ཡོད་པའི་མི་སྣ་མང་པོར་ཨ་རིའི་ཌོ་ལར་ཐེར་འབུམ་གཅིག་ལྷག་མགོ་སྐོར་བསླུ་བྲིད་བྱས་པའི་ཉེས་འཛུགས་འོག་ཁ་སང་གཟའ་ལྷག་པའི་སྔ་དྲོ་ཨ་རིའི་དབུས་ཞིབ་དཔྱོད་ལས་ཁང་གི་མི་སྣས་འཛིན་བཟུང་བྱས་འདུག། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ལྷོ་ཕྱོགས་ཀྱི་ཁྲིམས་ཁང་ནས་ནག་ཉེས་བཙུགས་པའི་རྣམ་གྲངས་ཞིབ་འགོད་བྱས་པའི་ནང། ཁོ་པའི་ཚོང་ལས་ཐོག་མི་གཞན་གྱིས་མ་འཛུགས་བྱས་པའི་དངུལ་འབོར་ནས་ཨ་མི་རི་ཀའི་ཌོ་ལར་ས་ཡ་སུམ་ཅུ་སོ་བདུན་ཙམ་གནས་པའི་གྲུ་གཟིངས་ཞིག་ཉོས་པ་དང་དེ་བཞིན་སོ་སོའི་ནང་མི་ཁག་ཅིག་ལ་ཌོ་ལར་ས་ཡ་མང་པོ་གནས་པའི་སྡོད་ཁང་ཉོས་པ། ཁོ་པའི་བུའི་ཆེད་དུ་འཛམ་གླིང་ནང་རིན་གོང་ཆེ་ཤོས་གྲས་ཀྱི Ferrari མོ་ཏྲ་ཌོ་ལར་ས་ཡ་གསུམ་དང་ལྔ་འབུམ་ཙམ་གནས་པ་ཞིག་ཉོས་པ་དང་ཐ་ན་ཌོ་ལར་སུམ་ཁྲི་དྲུག་སྟོང་ཙམ་གནས་པའི་ཉལ་གདན་གཉིས་ཀྱང་ཉོ་རྒྱུར་ཁྲིམས་འགལ་གྱི་ཐོག་ནས་བེད་སྤྱོད་བྱས་ཡོད་པར་བརྗོད་འདུག་ཨ་མི་རི་ཀའི་ཁྲིམས་འཛིན་ལས་ཁུངས་ཀྱིས་ཀུའུ་ཝན་ཅུས་ཁྲིམས་འགལ་གྱི་ཐོག་ནས་བཀར་འཇུག་བྱས་པའི་ཨ་མི་རི་ཀའི་ཌོ་ལར་ས་ཡ་དྲུག་བརྒྱ་སུམ་ཅུ་ཐམ་པ་དང་དེ་མིན་མཁར་དབང་ཁག་གཅིག་གཞུང་བཞེས་བཏང་འདུག་ཁོ་པའི་མཉམ་དུ་ཁོ་པའི་དངུལ་རྩིས་སློབ་སྟོན་པ་ཧོང་ཀོང་དང་དབྱིན་ཇིའི་མི་སེར་གཉིས་ཀའི་ལག་འཁྱེར་ཡོད་མཁན་ཀིམ་མིང་ཇི་ཟེར་བ་ཞིག་ཀྱང་འཛིན་བཟུང་བྱ་རྒྱུའི་བརྡ་ཐོ་བཏང་འདུག་ན་ཡང་མི་དེ་ད་བར་རྙེད་སོན་བྱུང་མེད་པ་རེད་འདུག། ཀུའུ་ཝན་ཅུ་ནི་རྒྱ་ནག་ནས་ཨ་མི་རི་ཀར་ཕྱི་ལོ་ཉིས་སྟོང་བཅུ་བཞི་ལོ་ཙམ་ལ་སླེབས་ཏེ་ཨ་མི་རི་ཀ་ནང་གནས་སྡོད་བྱས་ཡོད་ལ། རྒྱ་ནག་གཞུང་གི་དཔོན་རིགས་ཚོའི་ལྐོག་ཟའི་བྱ་སྤྱོད་ཐེར་འདོན་བྱེད་མཁན་ཞིག་ཏུ་ངོས་འཛིན་བྱས་ཡོད་པ་རེད། ཨ་མི་རི་ཀའི་སྲིད་འཛིན་གོང་མ Donald Trump གི་དུས་སྐབས་རིང Trump གྱི་བློ་འདོན་པ་ཡོངས་གྲགས་ཆེ་ཤོས Steve Bannon དང་འབྲེལ་བ་ཤུགས་ཆེ་བྱུང་བ་མ་ཟད་ཟླ་བ་འགའ་ཤས་སྔོན་ཨ་མི་རི་ཀའི་ཉེན་རྟོག་པས Steve Bannon འཇུ་བཟུང་ཡང་ཀུའུ་ཝན་ཅུའི་གྲུ་གཟིངས་ནས་བྱས་ཡོད་པ་རེད། རྒྱ་རིགས་ཀུའུ་ཝན་ཅུ་ཡིས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་ཙམ་ནས The Rule of Law Foundation། ཁྲིམས་ལུགས་དབང་སྒྱུར་ཐེབས་རྩ་དང་ཡང Rule of Society། ཁྲིམས་ལུགས་དབང་སྒྱུར་གྱི་སྤྱི་ཚོགས་ཟེར་བ་ཁེ་མེད་ཚོགས་པ་གཉིས་བཙུགས་འདུག་ཅིང། ལོ་ན་ལྔ་བཅུ་ང་གཉིས་ལ་སླེབས་པའི་ཀུའུ་ཝན་ཅུར་ཁྲིམས་ཁང་ནས་ནག་ཉེས་ཕོག་ཚེ་ལོ་ཉི་ཤུའི་བཙོན་འཇུག་ཉེས་ཆད་ཕོག་སྲིད་པའི་ཚོད་དཔག་བྱེད་བཞིན་ཡོད་པ་རེད། ཨ་མི་རི་ཀའི་དབུས་ཞིབ་དཔྱོད་ལས་ཁང་གིས་འཛིན་བཟུང་བྱས་པའི་རྒྱ་རིགས་ཀུའུ་ཝན་ཅུས་དེ་སྔོན་བཞུགས་སྒར་རྡ་རམ་ས་ལར་ཆེད་བཅར་གྱིས་བོད་རིགས་ཁག་གཅིག་དང་འབྲེལ་བ་བྱེད་མྱོང་ཡོད་པར་མ་ཟད། རྒྱ་ནག་གཞུང་གི་འགོ་ཁྲིད་ཚོ་དང་འབྲེལ་བ་ཉེ་པོ་ཡོད་ལུགས་སུ་བརྗོད་དེ་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་མཇལ་བཅར་ཞུས་འདུག་དཔལ་ས་སྐྱ་ཁྲི་འཛིན་བཞི་བཅུ་ཞེ་གསུམ་པ་འཁོན་གདུང་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་གིས་ལ་དྭགས་ས་གནས་སུ་ཕྱོགས་ཕེབས་སྐབས་མང་ཚོགས་ལ་བཀའ་སློབ་དང་ཆོས་འབྲེལ་སོགས་གནང་ཡོད་པ་རེད། དཔལ་ས་སྐྱ་ཁྲི་འཛིན་རིན་པོ་ཆེ་མཆོག་གིས་དེང་སང་ཕྱི་དངོས་པོའི་ཐོག་ནས་ཡར་རྒྱས་ཀྱི་རྣམ་པ་ཤུགས་ཆེན་པོ་འགྲོ་བཞིན་པའི་དུས་འདིར་ནང་སེམས་ཀྱི་གནས་སྟངས་ཡར་རྒྱས་གཏོང་རྒྱུར་ཡང་དོ་སྣང་ཆེན་པོ་བྱེད་དགོས་པ་གལ་ཆེན་ཡིན་པའི་ལམ་སྟོན་བཀའ་སློབ་གནང་འདུག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཕྱི་ཟླ་གསུམ་པའི་ཚེས་བཅུ་བཞི་ཉིན་དཔལ་ས་སྐྱའི་སྐྱབས་མགོན་གོང་མ་ཁྲི་འཛིན་བཞི་བཅུ་ཞེ་གསུམ་པ་འཁོན་གདུང་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་གིས་ད་ལན་ས་གནས་སུ་མི་མང་དང་མཛད་འཕྲིན་ཐ་མ་དེ་ལ་དྭགས་གླེ་མཆོག་གཙུག་ལག་ཁང་དུ་རི་ཁྲོད་ལོ་མ་གྱོན་མའི་བཀའ་དབང་བཀའ་སློབ་བཀའ་དྲིན་བསྩལ་གནང་སོང། བཀའ་དབང་བཀའ་དྲིན་མ་བསྩལ་གོང་དུ་རིན་པོ་ཆེ་མཆོག་གིས་དད་ལྡན་ཆོས་ཞུ་བ་རྣམས་ཀྱིས་ཆོས་མ་བྱས་སྔོན་ཀུན་སློང་བཟང་པོ་འཁྱེར་དགོས་པ་གསུངས་གནང་སོང།
དེ་ནི་ཀུན་སློང་དེ་གལ་ཆེན་པོ་ཡིན་པའི་རྒྱུ་མཚན་ག་རེ་རེད་ཞུས་པ་ཡིན་ན་ཀུན་སློང་དེ་ལ་བརྟེན་ནས་སོ་སོ་གི་དབང་ཞུས་པ་ཡིན་ན་རེད་ཆོས་ཕྱོགས་ཀྱི་ལས་ཀ་ག་རེ་བྱེད་པ་ཡིན་ན་འདི་གི་བསོད་ནམས་ག་ཚོད་བསགས་ཀྱི་འདུག་བསོད་ནམས་ག་རེ་བསགས་ཀྱི་འདུག་འདི་ལ་རག་ལས་ཀྱི་ཡོད་རེད། ད་ཀུན་སློང་དེ་ག་འདྲ་ཅིག་དགོས་རེད་ཞུས་པ་ཡིན་ན་ང་ཚོ་ད་ནང་པ་སངས་རྒྱས་ཀྱི་རྗེས་སུ་འཇུག་གི་ཚར་བའི་རྗེས་ལ་ཨ་ནི་སེམས་ཅན་ཐམས་ཅད་ཀྱི་དོན་དག་ལ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་ཀྱི་འདུག་ད་དེ་གི་དོན་དག་ལ་ད་དེ་རིང་གི་ང་ཚོ་ནམ་རྒྱུན་དུ་ཡིན་ན་ད་རྗེས་གནང་ཞུ་ཡིན་ན་རེད་དེ་ག་ནང་བཞིན་སོ་སོ་གི་ཁ་འདོན་འདོན་ན་རེད་སྒྲོལ་མ་བསགས་ན་རེད་མ་ཎི་བགྲངས་ན་རེད་བཛྲ་གུ་རུ་བགྲངས་ན་རེད་ཚང་མ་རྒྱུ་མཚན་དེ་གི་དོན་དག་ལ་བྱེད་དགོས་ཡོད་བསམ་པ་ཡང་རིན་པོ་ཆེ་མཆོག་གིས་ཉེ་ལམ་ལ་དྭགས་ས་གནས་སུ་ཕྱི་དངོས་པོ་ཡར་རྒྱས་ཀྱི་རྣམ་པ་ཤུགས་ཆེན་པོ་ཡོད་ན་ཡང་ནང་སེམས་ཡར་རྒྱས་གཏོང་དགོས་པ་གལ་ཆེན་པོ་ཡིན་པ་བཀའ་སློབ་ལམ་སྟོན་ཕེབས་སོང།
དེ་ནས་ཕྱི་གི་ཡར་རྒྱས་ག་ཚོད་འགྲོ་བ་ཡིན་ན་ཡང་ནང་ལ་ཕན་མ་ཐོགས་དུས་གམ་ལ་ནས་ད་ལྟ་སྤྱི་བཏང་ད་མི་སྲིད་ཀྱི་འདུག་དཔེ་མི་སྲིད་ཆེན་པོ་རེད་དེ་ཡིན་ན་ཡང་ཕྱི་གི་ཡར་རྒྱས་འདི་ཚོ་གིས་ང་ཚོའི་སྐྱེ་བ་ཕྱི་མ་དང་ནི་འདི་ཚོ་ལ་ཡང་ཕན་ཐོགས་ཀྱི་ཡོད་མ་རེད་ད་འཇིག་རྟེན་གནས་སྐབས་གནས་སྐབས་ཅིག་ལ་ཅིག་གིས་ད་ག་རེ་ཞུ་དགོས་རེད་སྟབས་བདེ་བོ་འགྲོ་བ་ཆགས་འགྲོ་གི་རེད་དེ་ཡིན་ན་ཡང་ཅིག་སྐྱེ་བ་ཕྱི་མ་ག་ཡིན་ཟེར་ན། ད་སང་ཉིན་ང་ཚོ་འདི་རུ་བསྡད་ཀྱི་ཡོད་མེད་ང་རང་ཚོ་ལས་ཀྱི་དབང་གིས་ང་ཚོ་ཧ་གོ་གི་མ་རེད་སང་ཉིན་ང་ཚོ་མཐོང་གི་ཡོད་མེད་སང་ལོ་ང་ཚོ་དེ་ད་འཛམ་བུ་གླིང་ལ་དབུགས་བཏང་གི་ཡོད་མེད་ཤི་ཚར་ཡོད་མེད་ང་ཚོ་སུ་ཡིན་ན་ང་ཚོ་ལ་ཧ་གོ་གི་ཡོད་མ་རེད་དེ་ཡིན་ན་ཡང་ང་ཚོ་སྐྱེ་བ་ཕྱི་མ་ཡོང་གི་རེད་མ་རེད་ཟེར་ན་ད་དེ་གཏན་འཁེལ་བ་རེད་དེ་ལ་དོགས་པ་མེད་པ་རེད་དེ་ཡིན་ཙང། སྙིང་རྗེ་གི་སྒོ་ནས་སེམས་ཅན་གཞན་དག་ལ་ཕན་ཐོགས་པ་ཡིན་ན་སེམས་ཅན་གཞན་དག་ལ་བསམ་བློ་བཏང་བའི་སྒོ་ནས་དེ་ནི། འདི་དགེ་བའི་ལས་ཆགས་ཀྱི་རེད་དགེ་བའི་ལས་ཀྱི་སྟེང་གི་བྱས་ནས་ང་ཚོ་བསོད་ནམས་བསགས་ཡོད་བསོད་ནམས་ཀྱི་མཐུ་ལ་བརྟེན་ནས་དེ་ང་ཚོ་སྐྱེ་བ་ཕྱི་མར་ཅིག་ད་ག་རེ་ཞུ་དགོས་རེད་མི་ལུས་ལེན་ཡག་ཟེར་མཁན་འདྲ་བོ་དང་མི་ལུས་ལེན་པ་ཡིན་ན་ཡང་དེ་ནི་ཆོས་ཡོད་ས་དང། ཆོས་དང་འབྲེལ་བ་དང་བླ་མ་དང་མཇལ་བ་དང་ཆོས་ཡང་ག་རེ་ཞུ་དགོས་རེད་ཆོས་དང། ཆོས་ཡོད་ས་དང་བླ་མ་མཇལ་ན་ཡང་ཡང་སོ་སོའི་གཟུགས་པོ་ཡང་ཡང། ཆོས་གོ་ཐུབ་ཡག་དང་དཔེར་ན་སྨྱོན་པ་ཟེར་མཁན་འདྲ་བོ་དང་བྱས་ནས་ཆོས་མ་གོ་ཡག་གི་དེ་འདྲའི་བྱུང་བ་ཡིན་ན་ནི་ཁག་པོ་ཞིག་རེད་ད་ཨ་ནི་ལས་ཡག་པོ་ཡོད་ན་དེ་ཚོ་ཚང་མ་འཛོམས་ཆ་རྐྱེན་མང་པོ་ཅིག་འཛོམས་དགོས་ཀྱི་ཡོད་རེད་མ་གཏོགས་ད་ག་སེ་མི་ལུས་རིན་པོ་ཆེ་ཚུར་སླེབས་པ་ཙམ་གྱིས་དེ་ང་ཚོ་འདི་ཟེར་གྱི་ཡོད་མ་རེད།
རིན་པོ་ཆེ་མཆོག་གིས་ལ་དྭགས་མི་མང་ལ་བཀའ་སློབ་བཀའ་དྲིན་བསྐྱངས་སྐབས་མི་མང་ལ་དམིགས་བསལ་གྱི་རེ་སྐུལ་དུ།

ད་ལྟ་གི་ཕྲུ་གུ་དེ་ཚོ་ལ་སློབ་སྦྱོང་ཡག་པོ་བྱས་ད། ནང་ཆོས་དེ་ཙམ་མ་ཡིན་པའི་ཕྱི་ནང་ཚང་མ་གི་སློབ་སྦྱོང་ཡག་པོ་བྱུང་བ་ཡིན་ན། དེ་ནི་ད་མ་འོངས་པར་ལ་དྭགས་ནས་སྲ་ཏག་ཏག་ཆགས་ཡ་ཡིན་པ་དེ་ད་དེར་གཏན་འཁེལ་ཆགས་ཡོད་དེ་ཡིན་ཙང། ཨ་ནི། དེ་སློབ་སྦྱོང་ཡག་པོ་གནང་ཡག་དེ་ཟབ་ཟབ་གནང་ཡག་དཔེ་མི་སྲིད་གལ་ཆེན་པོ་ཡིན། ཨ་ནི་དེ་ཐུགས་རྗེ་དེ་ཡིན་གཅིག་མིན་གཅིག་ཕྲུ་གུ་ཚོ་ལ་སློབ་སྦྱོང་ཡག་པོ་ད་སྤྱིར་བཏང་ཟ་ཡ་ཁ་ལག་ཟ་ཡ་ཟ་ཡ་འཐུང་ཡ་དང་བརྙན་པར་སྤྲད་ཡ་ད་ཡག་པོ་རེད་དེ་ཡིན་ན་ཡང་དམིགས་བསལ་སློབ་སྦྱོང་སྒང་ལ་ད་འགྲོ་སོང་གཏོང་དགོས་ཀྱི་ཡོད་ན་ག་རེ་བྱེད་དགོས་ཀྱི་ཡོད་ན་ཡང་དེ། ཐབས་ཤེས་ཅིག་གནང་རོགས་གནང་ཞུ་གི་ཡོད། ཡང་རིན་པོ་ཆེ་མཆོག་གིས་ས་གནས་སུ་རྒན་གཞོན་དབྱེར་མེད་ཀྱིས་ཆོས་ལ་དོ་སྣང་ཡོད་པར་བསྟོད་བསྔགས་གནང་བ་དང་མཉམ་ཚང་མས་ཆོས་སྒོ་མཚོན་ནས་སློབ་སྦྱོང་བྱེད་དགོས་པ་དམིགས་བསལ་གྱི་བཀའ་སློབ་ཏུ།
ད་ག་རེ་ཞུ་དགོས་རེད་གོ་ཡག་དང་ངེད་ཀྱིས་མཐོང་ཡག་བྱེད་པ་ཡིན་ན་དེ་མི་མང་པོ་ཅིག་གིས་ཆོས་ལ་ཡང་དོ་སྣང་ཆེན་པོ་བྱེད་ཀྱི་འདུག་དམིགས་བསལ་གཞོན་སྐྱེས་དེ་ཚོ་མང་པོ་ཅིག་གིས་ནི་ཆོས་ལ་དོ་སྣང་བྱེད་ཆོས་ཀྱི་ད་ག་རེ་ཞུ་དགོས་རེད་རྒྱལ་བ་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ཅིག་ནང་ཆོས་ངོ་སྤྲོད་ཙམ་དེ་འདྲའི་མང་པོ་བྱུང་ཡོད་ཚོད་རེད་དེ་དཔེ་མི་སྲིད་ཀྱི་མཐོང་ཡང་མཐོང་གི་འདུག་དཔེ་མི་སྲིད་ཀྱི་ཡག་པོ་བྱུང་ཤག་དཔེ་མི་སྲིད་དགའ་པོ་བྱུང་ཞུ་གི་ཡོད་ནང་པའི་ཆོས་ཟེར་བ་དེ་ང་ཚང་མ་ནང་པ་ཡིན་དཔེ་མི་སྲིད་ཀྱི་སྤོབས་པ་བྱེད་ཀྱི་ཡོད་རེད་དགའ་པོ་བྱེད་ཀྱི་ཡོད་རེད་ཡིན་ནའི་ནང་པའི་ཆོས་ཟེར་མཁན་དེ་ད་སངས་རྒྱས་བཅོམ་ལྡན་འདས་ཀྱིས་དང་པོ་ཁོ་རང་རེད་སངས་རྒྱས་བཅོམ་ལྡན་འདས་ཀྱིས་ཡང་ང་ནང་པའི་ཆོས་དེ་ངའི་དེ་ཡག་ཤོས་རེད་ཆོས་ལུགས་གཞན་དག་ལས་ང་ལ་དེ་ཡག་ག་ཡོད་རེད། ངེད་ཀྱི་བཀའ་རེད་ཁྱེད་ཚོ་ཡིན་གཅིག་མིན་གཅིག་ང། ངེད་ཀྱི་བཀའ་རེད་ཁྱེད་ཚོ་ཡིན་གཅིག་མིན་གཅིག་ཉན་དགོས་རེད་དེ་འདྲ་ཁྱོན་ནས་གསུངས་ཡོད་མ་རེད་དེ་ཡིན་ཙང། ནང་པའི་ཆོས་ཟེར་ཡ་དེ་ལྟ་བ་ཟིན་གྱི་རེད་དེ་ལྟ་བ་ཟིན་གྱི་དེ་མགོ་ཚོས་དགོས་གི་རེད། དེ་ག་ཚོད་ཀྱི་ཁྱེད་རྣམ་པ་གིས་ད། ནང་པའི་ཆོས་དེ་མགོ་ཚོས་པ་ན་དེ་ག་གི་ཆོས་དེ་ལ་ཡིད་ཆེས་དང་དད་པ་དང་སེམས་པ་དེ་སེམས་ཤུགས་ཆེར་འགྲོ་གི་ཡོད་རེད་དེ་ཡིན་ཙང། དེ་དད་པ་ཙམ་མ་ཡིན་ངས་དམིགས་བསལ་ག་ཆོད་ད་ནང་པའི་ཆོས་དེ་གང་ཡིན་ཟེར་དེ། ཅུང་ཙམ། མཁྱེན་ཐུབ་ཡས་ཀྱི་གོ་སྐབས་བྱུང་ན་འདི་ཡིན་གཅིག་མིན་གཅིག་གནང་བ་གནང་རོགས་གནང་ཞུ་ཡ་ཡིན། ད་ལན་དཔལ་ས་སྐྱའི་སྐྱབས་མགོན་གོང་མ་ཁྲི་འཛིན་བཞི་བཅུ་ཞེ་གསུམ་པ་འཁོན་གདུང་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་ལ་དྭགས་ས་གནས་སུ་ཉིན་བཅོ་ལྔའི་མཛད་འཆར་ཁག་བསྒྲུབས་པས་ལ་དྭགས་མི་མང་རྣམས་རིན་པོ་ཆེ་མཆོག་མཇལ་རྒྱུ་ཐོབ་པར་དགའ་ཚོར་བྱུང་བ་འགྲེལ་བརྗོད་གནང་བྱུང། རིན་པོ་ཆེ་མཆོག་ལ་དྭགས་ལ་ཕེབས་པ་ནས་བཟུང་ང་ཚོའི་མང་སྤྲོ་ཡུལ་དུ། ཐེངས་མང་མཇལ་རྒྱུ་བྱུང་ད་རེས་ང་རང་རིན་པོ་ཆེ་མཆོག་རྒྱལ་ས་གླེ་ལ་མཇལ་བར་ཡོང་རྒྱུ་དེ་སང་ཉིན་རིན་པོ་ཆེ་མཆོག་བཞེངས་ཀྱི་ཡོད་དུས་མཇལ་དུ་ཡོང་བ་ཡིན་མ་གཞི་ད་ལོའི་ལོ་འདི་རིན་པོ་ཆེ་མཆོག་མཇལ་རྒྱུ་ཐོབ་པར་སྐྱིད་པོ་དཔེ་བྱུང། ཁྱོད་རང་ཡག་པོ་ཐུགས་ཁུར་ཡོད་ཚུལ་གསུངས། ངས་ལོ་བརྒྱད་ཀྱི་ལས་འདིར་མི་གོང་མ་རིན་པོ་ཆེ་དུང་རང་མཇལ་ནས་ཡག་པོ་བྱུང། རྨོ་མོ་ཡེ་ཤེས་ཚེ་དབྱངས་ལགས་ཁོ་མོ་ཐང་པོ་མེད་དུས་ས་ཆ་ཐག་རིང་ལ་འགྲོ་ཐུབ་ཀྱི་མེད་པའི་རྐྱེན་རིན་པོ་ཆེ་མཆོག་ས་གནས་ལ་ཐེངས་མང་མཇལ་རྒྱུ་བྱུང་བས་བྱིན་རླབས་ཆེན་པོ་བྱུང་གསུངས་སོང། མཆོག་ས་གནས་སུ་ལ་དྭགས་ནང་པ་ཚོགས་འདུ་ལ་དྭགས་ཡོངས་ཀྱི་དགོན་པ་ཚོགས་འདུ། དེ་བཞིན་ལ་དྭགས་མང་སྤྲོ་དགོན་དང་ལ་དྭགས་རྒྱ་གར་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་འཇམ་དབྱངས་ཚེ་རིང་རྣམ་རྒྱལ་བཅས་ཀྱིས་ཇི་ལྟར་གསོལ་བཏབ་ཞུས་པ་བཞིན་ས་གནས་སུ་ཕེབས་པ་རེད་འདུག་ད་ལན་དཔལ་ས་སྐྱའི་སྐྱབས་མགོན་གོང་མ་ཁྲི་འཛིན་བཞི་བཅུ་ཞེ་གསུམ་པ་འཁོན་གདུང་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་ལ་དྭགས་ས་གནས་སུ་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བརྒྱད་ཉིན་ནས་ས་གནས་སུ་མཛད་འཕྲིན་འགོ་ཚུགས་ཀྱིས་ཕྱི་ཟླ་གསུམ་པའི་ཚེས་བཅོ་ལྔ་ཉིན་རྒྱ་གར་རྒྱལ་ས་ལྡི་ལི་རུ་ཆིབས་ཐོན་གནང་རྒྱུ་རེད་འདུག་ཅེས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་གཉིས་པའི་ཟླ་དཀྱིལ་ནས་བཟུང་སྟེ་རྒྱ་ནག་གཞུང་གིས་བོད་ཀྱི་རྒྱལ་ས་ལྷ་ས་ཁུལ་དམ་དྲག་དང་ཞིབ་བཤེར་བྱེད་ཤུགས་ཆེ་རུ་བཏང་ཡོད་ཅིང། རྒྱ་ནག་གཞུང་གིས་ལྷ་ས་གྲོང་ཁྱེར་དུ་གནས་སྡོད་བྱེད་མཁན་བོད་མིའི་ཐོག་གློ་བུར་དུ་འདྲི་རྩད་བྱས་པ་དང་ཁ་པར་སྔོག་བཤེར་བྱས་པ་སོགས་ཀྱི་དམ་དྲག་ཤུགས་ཆེ་བྱེད་བཞིན་པའི་སྐབས་དེར་ཉེན་རྟོག་པས་འདྲི་རྩད་བྱ་ཡུལ་བོད་མི་གཉིས་ལ་ཁོང་གཉིས་ཀྱིས་བོད་ཕྱི་ཕྱོགས་སུ་འབྲེལ་བ་བྱས་ཡོད་པ་དོགས་གཞིར་བཟུང་སྟེ་ཉེན་རྟོག་ཁང་དུ་འབོད་འགུག་བྱས་ཡོད་པ། ཁོང་གཉིས་ཀྱི་ནང་ནས་མི་གཅིག་གིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་ཡིག་ཐོག་གནས་ཚུལ་མཁོ་སྤྲོད་བྱས་བྱུང། མཁོ་སྤྲོད་བྱུང་བའི་གནས་ཚུལ་ནང་ཉིན་ཤས་སྔོན་ཁོང་དང་ཁོང་གི་གྲོགས་པོ་གཉིས་ལ་ཁ་པར་སླེབས་ཏེ་ཉེན་རྟོག་ཁང་དུ་འབོད་འགུག་བྱས་པ་ལྟར་ཉེན་རྟོག་ཁང་དུ་འདྲི་རྩད་སྐབས་ད་བར་མི་སྣ་སུ་ལ་འབྲེལ་བ་བྱས་ཡོད་མེད་དང་གནས་ཚུལ་ག་རེ་བརྒྱུད་སྐུར་བྱས་ཡོད་མེད་སྐད་ཆ་ག་རེ་བཤད་ཡོད་མེད་འདྲི་རྩད་ཀྱིས་ཉེན་རྟོག་པའི་གློག་ཀླད་ནང་ཐོ་འགོད་ཉར་ཚགས་བྱས་ཡོད་པར་འགྲེལ་བརྗོད་བྱུང་ལ། ད་དུང་ཕྱི་ཕྱོགས་སུ་འབྲེལ་བ་བྱེད་རིགས་ལ་ཉེན་བརྡ་བཏང་བ་དང་ཐོབ་ཐང་དཔང་རྟགས་ཀྱི་ཡི་གེ་པར་བཤུས་མཁོ་སྤྲོད་བྱེད་དགོས་པ་སོགས་ངོ་སྤྲོད་བྱས་བྱུང། བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་དང་ནང་སྲིད་ལས་ཁུངས་ཟུང་འབྲེལ་གྱི་ཐོག་ནས་བྱིས་པའི་ལུས་སེམས་འཚར་ལོངས་ཡར་རྒྱས་གཏོང་ཐབས་སུ་དམིགས་ཏེ། རྒྱ་གར་ལྷོ་ཕྱོགས་དང་བྱང་ཤར་ཁུལ་གྱི་སྔོན་འགྲོའི་སློབ་གྲྭ་ཁག་གི་དགེ་རྒན་ཚོར་ཟབ་སྦྱོང་ཞིག་སྤྲོད་བཞིན་འདུག་ཅིང་དེ་ནི་གཙོ་བོ་བྱིས་པའི་ལུས་སེམས་ཀྱི་གསོ་སྐྱོང་བཅས་ཉིན་རེའི་བྱ་གཞག་གལ་ཆེ་ཁག་ངོ་སྤྲོད་དང། ཕྲུ་གུ་གསོ་སྐྱོང་བྱེད་མཁན་ཚོས་ལས་དོན་ལ་འཇུག་སྐབས་སྤྲོ་བ་དང་ལྡན་པ་ཞིག་དགོས་རྒྱུའི་གནས་ལུགས་ཁག་ངོ་སྤྲོད་བྱས་ཡོད་པ་སློབ་ཁྲིད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་འགྲེལ་བརྗོད་གནང་འདུག་པད་མ་དངོས་གྲུབ་ལགས་ཀྱིས་སྙན་སྒྲོན་གནང་གི་རེད། བཙན་བྱོལ་བོད་མིའི་སྤྱི་ཚོགས་ནང་དེ་སྔ་བྱིས་པ་རྣམས་ཀྱི་ལུས་སེམས་གཉིས་ཀའི་འཚར་ལོངས་ཡར་རྒྱས་ཡོང་ཐབས་སུ། སྣང་མེད་ཤོར་བ་དང་མ་འོངས་པར་དེ་ལྟར་མི་འབྱུང་བའི་ཆེད། ཟླ་བ་འདིའི་ཕྱི་ཚེས་བཅུ་བཞི་ནས་བཅུ་དགུ་བར་ཉིན་ལྔའི་རིང། རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་པེ་གཞིས་ཁོངས་ཀྱི་ནང་སྔོན་འགྲོ་སློབ་དགེ་བཅུ་གསུམ་ལ་ཟབ་སྦྱོང་གནང་སྟེ་མ་འོངས་པར་ཁོང་རྣམ་པས་བུ་བཅོལ་ཁང་ཁག་གི་མ་མ་ཚོ་བརྒྱུད་དེ་བྱིས་པ་རྣམས་ཀྱི་ལུས་སེམས་གཉིས་ཀའི་འཚར་ལོངས་ཡར་རྒྱས་ཡོང་ཐབས་སུ་བྱིས་པ་གསོ་སྐྱོང་དང་ཤེས་ཡོན་གྱི་ཐོག་ཟབ་སྦྱོང་གནང་འགོ་ཚུགས་ཡོད་པ་རེད།
ད་ད་ལྟ་ང་ཚོ་ཚན་རིག་པ་རེད་སེམས་ཁམས་རིག་པའི་མཁས་དབང་ཚོ་རེད་དེ་ཞུས་དུས་འོ་རེད། ཕྲུ་གུ་དང་ཨ་མ་ཁོག་པ་ནང་ཆགས་ནས་བྱས་ནས་རེད་བ། ཕྲུ་གུ་གིས་ད་ག་ལ་ང་ཚོས་ཀླད་པའི་གི་འཚར་ལོངས་ཀྱི་འགོ་བཙུགས་འོང་གི་ཡོད་རེད། བ་དང་ཀླད་པའི་འཚར་ལོངས་འགོ་བཙུགས་བ་དེ་ད་ཕྲུ་གུ་སྐྱེས་ནས་བྱས་ནས་ད་ང་ཁོ་ཁོག་པ་ནང་ཡོད་དུས་བྱས་ལོ་གཅིག་དང་ཕྱེད་ཀ་གཉིས་བར་དུ་ལ་ཁོ་མོ་འཚར་ལོངས་ཀྱི་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་འདུག་ག་ལགས། བ་དེ་ཡིན་ད་ང་ཚོ་ད་ལྟ་བུ་བཅོལ་ཁང་དེ་ད་ལྟ་བར་དུ་ང་ཚོ་སྤྱི་ཚོགས་ནང་བུ་བཅོལ་ཁང་ག་འདྲས་ལབ་ན་ཅིག་མི་གཅིག་གཉིས་ཅིག་ལྟ་རྟོག་བྱེད་མཁན་ཤ་ཆེ་ཕ་གི་ཕྲུ་གུ་བཅོལ་ས་གཅིག་པོ་བྱིན་པ་རེད། བ་ཕ་གི་ལ་ཕྲུ་གུ་དེ་ཕར་བསྐྱལ་ཨ་ནི་ཁ་ལག་སྤྲད། ཆབ་གསང་གཅིན་པ་གཙང་མ་བཟོས་འདི་མ་ཤེས་འགན་ཁུར་འདི་བྱེད་གི་ཡོད་མ་ད་ལྟ་བར་དུ། ད་ལན་གྱི་ཟབ་སྦྱོང་འདིའི་ནང་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་ཁག་ལྔ་དང། དེ་བཞིན་བྱང་ཤར་ཁུལ་གྱི་བོད་མིའི་གཞིས་ཆགས་ཁག་གསུམ་བཅས། ཁྱོན་བོད་མིའི་གཞིས་སྒར་ཁག་བརྒྱད་ཀྱི་སྔོན་འགྲོ་སློབ་དགེ་རྣམས་ལ། ཟབ་སྦྱོང་གནང་བཞིན་པ་དང་ཟབ་སྦྱོང་འདིའི་ནང་ཟབ་ཁྲིད་གནང་མཁན། བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་བྱིས་པ་གསོ་སྐྱོང་དང། ཤེས་ཡོན་གྱི་ཐོག་གྲོས་སྟོན་པ་དང་བུ་བཅོལ་ཁང་དང་སྔོན་འགྲོ་སློབ་གྲྭའི་འཛིན་སྐྱོང་སོགས་ཀྱི་ཐད། ཆེད་མཁས་པ་བསྟན་འཛིན་བདེ་སྐྱིད་ལགས་ཡིན་ཞིང་ཁོང་ནས་ཟབ་སྦྱོང་འདིའི་ནང། བྱིས་པའི་མ་མའམ་དགེ་རྒན་རྣམ་པ་སོ་སོ་ལ་ལས་དོན་ངོ་སྤྲོད་དང། དེ་བརྒྱུད་སོ་སོའི་ལས་དོན་ལ་ཆེ་མཐོང་དང་སྤྲོ་སྣང་ལྡན་པའི་ཐོག་ནས་ལས་དོན་གཉེར་རྒྱུ་དང། དེ་རྗེས་བྱིས་པ་རྣམས་ལོ་ཚད་ལ་གཞིགས་པའི་གསོ་སྐྱོང་བྱེད་སྟངས་བྱེད་ལུགས་ཀྱིས་མཚོན་པའི་བྱིས་པ་རྣམས་ལ་ཉིན་གཅིག་གི་གསོ་སྐྱོང་བྱེད་སྒོའི་བརྒྱུད་རིམ་ཁག་གོ་རྟོགས་སྤེལ་རྒྱུ་སོགས་ཀྱི་ཟབ་སྦྱོང་གནང་གི་ཡོད་པ་རེད་འདུག། མ་མ་སོ་སོ་སོ་གི་ལས་ཀ་དེ་གལ་ཆེན་པོ་ཡིན་པ་ཅིག་བྱེད་སོ་སོ་དགེ་རྒན་ཅིག་ཡིན་པ་ཅིག་གིས་དེ་གི་གདེང་ཚོད་ཅིག་སླེབས་ཆོད་ཅེ། ད་དེ་གདེང་ཚོད་སླེབས་ལ་དང་པོ། ཕྲུ་གུ་གིས་ང་ཚོ Milestone ཞུ་གི་ཡོད་རེད། འཚར་ལོངས་ཀྱི་བརྒྱུད་རིམ་དེ་ཚོ་མགོ་ཚོས་ཡ་ཅིག། ཨ་ནི་དེ་ནས། ཕྲུ་གུ་གི་འཚར་ལོངས་རེ་རེ་དང་འབྲེལ་བའི་ཐོག་ནས་ཨ་ནི་ཁྲིད་ཆས་ག་རེ་ག་རེ་ཁྲིད་དགོས་རེད་གང་འདྲས་གང་འདྲས་བྱེད་དགོས་རེད་ད། གང་ལྟར་མང་ལྟར་ཕྲུ་གུ་དེ་ཉི་མ་གཅིག་ཞོགས་ཀས་ད་ཆུ་ཚོད་དགུ་བ་ནས་འགོ་བཙུགས་ཀྱི་ཡོད་ནའི་འདྲ་བརྒྱད་པ་ནས་འགོ་བཙུགས་ཀྱི་ཡོད་ནའི་ཆུ་ཚོད་གསུམ་པ་བཞི་བ་ག་ཚོད་བར་དུ་བསྡད་ཀྱི་ཡོད་ནའི་དེའི་དུས་ཚོད་དེ་འཕྲོ་བརླག་མ་འགྲོ་ཡ་ཅིག། ཨ་ནི་ཁོ་འཛིན་གྲྭ་ནང་ལ་ཁྲིད་ཆས་སྒྲིག་སྟངས་ཡིན་པ་ནའི་རེད་ཁྲིད་ཆས་དེ་ཚོ་བེད་སྤྱོད་བཏང་སྟངས་ཡིན་པ་ནའི་རེད་ཕྲུ་གུ་ལ་ཅིག་སྒྲུང་ཅིག་བཤད་ཀྱི་ཡོད་ནའི་ལོ་ཚད་སྤེལ་བས་སྔོན་འགྲོ་ཕྲུ་གུ་ལ་སྒྲུང་བཤད་པ་དང་བུ་བཅོལ་ཁང་ཕྲུ་གུ་ལ་སྒྲུང་བཤད་པ་འདྲ་མ་རེད་པ་འདི་ག་འདྲས་སུ་བྱེད་ཀྱི་ཡིན་པས། ཟབ་སྦྱོང་དེའི་ནང་ཁོང་ནས་བརྗོད་གཞི་ཁག་དེ་དག་གི་ཐོག་གཏམ་བཤད་དང་གློག་བརྙན་འགྲེམས་སྟོན་བྱེད་པའི་བརྒྱུད་ལམ་དང། དེ་བཞིན་སློབ་དགེ་རྣམ་པ་ཚོ་གྲོས་བསྡུར་བྱེད་པའི་བརྒྱུད་ལམ་ནས་ཟབ་ཁྲིད་གནང་བཞིན་པ་གསུངས་གནང་བྱུང་ལ། སྦེལ་ཀོབ་བདེ་སྐྱིད་སླར་གསོའི་སྔོན་འགྲོ་སློབ་དགེ། ཚེ་དབང་ལྷ་མོ་ལགས་དང་དེ་བཞིན་མེའོ་ཆོས་འཕེལ་གླིང་གི་སྔོན་འགྲོ་སློབ་དགེ། ཀུན་བདེ་ལྷ་མོ་ལགས་རྣམ་གཉིས་ཀྱིས་གསུང་ཡ་བྱས་ན་དེ་སྔ་དེ་ལྟ་བུ་ཟབ་སྦྱོང་དེ། སྔོན་འགྲོ་སློབ་དགེ་རྣམས་ལ་གནང་མྱོང་ཡོད་ཀྱང་ད་ལན་གྱི་དེ་ནི། སྔོན་འགྲོ་སློབ་དགེ་ཚོའི་བརྒྱུད་དེ་མ་མ་རྣམས་ལ་གནང་ཡ་ཡིན་དུས། དེ་ནི་དགོས་གལ་དང་ཕན་ཐོགས་འབྱུང་ངེས་ཡིན་པའི་བསམ་ཚུལ་བརྗོད་བྱུང།
ད་དེ་འདྲའི་གི་སློབ་སྦྱོང་གི་རྩེད་ཆས་ཀྱི་བརྒྱུད་ནས་གལ་སྲིད་སྤུ་གུ་ཚོ་ལ་ཡ་འཚར་ལོངས་ཡར་རྒྱས་འགྲོ་ཡ་དང་ག་འདྲ་ལག་པ་དང་ཤུགས་དང་ཡན་ཆད་ཚང་མས་ཀྱི་ལ་ཡར་རྒྱས་འགྲོ་ཡ་ཡོད་རེད་དེ་འོ་འདི་ཚོ་གལ་སྲིད་གནང་ཐུབ་རེད་ཅེ་ན་ཨ་འདི་དཔེ་མི་སྲིད་ཡག་པོ་ཆགས་ཡི་རེད་ལས་མ་འོངས་པ་སྤུ་གུ་གཅིག་གི་ཀླད་པའི་ཚ་བསམ་བློ་བཏང་སྟངས་ཡིན་ནའི་རེད་སྐད་ཆ་བཤད་སྟངས་ཡིན་ནའི་རེད་གོམས་གཤིས་འཇགས་སྟངས་ཡིན་ནའི་རེད་དེ
ཡར་རྒྱས་འགྲོ་གི་རེད་ཟེར་ནས་ཞུ་ཡ་ཡིན། དེ་ཟབ་སྦྱོང་འདི་གོ་སྒྲིག་གནང་བྱས་ཨ་ནི་ད་ལྟ་སྤུ་གུ་ཚོ་ལ། ཨ་ནི་ད་ལྟ་བྱིས་པ། ལོ་འདི་གམ་གྱི་བྱིས་པ་ཚོ་ལ་ཨ་ནི་ག་རེ་ག་རེ་གནང་དགོས་ཡོད་མེད། ཨ་ནི་མ་མ་ཚོ་ལ་ནི་ང་ཚོ་གྱི་ད་ཁོ་རང་ཚོ་གྱི་ག་རེ་ག་རེ་ཤེས་དགོས་ཡོད་མེད། དེ་ཚོ་ཚང་མ་ཨ་ནི་གལ་ཆེན་པོ་རུ་མཐོང་སོང། ཨ་ནི་ད་ལྟ། ང་ཚོ་ཕར་འགྲོ་བྱས་ཨ་ནི་ང་ཚོ་གྱི་ག་རེ་སྦྱངས་པ་དེ། ཕར་ཨ་ནི་ང་ཚོ་གྱི་ག་ཚོད་ཐུབ་ཐུབ་ཀྱིས། དེ་འདྲས་ཁོ་རང་ཚོ་ལ་ཨ་ནི། ཁྲིད་ཐབས་ཁྲིད་ཐབས་བྱེད་ཡ་ཡིན་ལ་ཞུ་ཡ་ཡིན། བྱེས་འབྱོར་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ནས་འདས་པའི་ལོ་ཤས་གོང་ནས་བྱིས་པའི་ལུས་སེམས་གཉིས་ཀའི་འཚར་ལོངས་ཡར་རྒྱས་ཡོང་ཐབས་སུ། དགོངས་བཞེས་ཀྱི་ལས་གཞི་སྤེལ་ཞུས་པ་ལྟར། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་དང་རྩ་གཉིས་ལོར། ཐོག་མར་བཞུགས་སྒར་དུ་རྒྱ་གར་བྱང་ཕྱོགས་སྦིར་དང་ཅོན་ཏཱ་ར། དེ་བཞིན་གངས་སྐྱིད་བཅས་ཀྱི་བུ་བཅོལ་ཁང་ཁག་གི་མ་མ་རྣམས་ལ་བྱིས་པ་གསོ་སྐྱོང་དང་ཤེས་ཡོན་གྱི་ཐོག་ཟབ་སྦྱོང་གནང་ཡོད་པ་མ་ཟད། བུ་བཅོལ་ཁང་དེ་དག་ལ་རྩེད་ཆས་སོགས་ཀྱིས་མཚོན་པའི་དགོས་མཁོའི་དངོས་སྤྱད་ཀྱི་མཐུན་རྐྱེན་ཁག་བསྒྲུབས་གནང་ཡོད་པ་དང་ཕྱོགས་མཚུངས། ད་ལན་འདི་ག་རྒྱ་གར་ལྷོ་ཕྱོགས་དང་བྱང་ཤར་ཁུལ་ལ་དེ་ཚོགས་གནང་གི་ཡོད་པ་མ་ཟད། མ་འོངས་པར་ཡང་རྒྱ་གར་བྱང་ཕྱོགས་ཁུལ་དུ་གཅིག་ཚོགས་གནང་རྒྱུའི་འཆར་གཞི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན།
རྒྱ་ནག་ནང་ཏོག་དབྱིབས་ནད་ཡམས་ཁྱབ་གདལ་བྱུང་སྟེ་ལོ་ངོ་གསུམ་ཙམ་རིང་བཀག་རྒྱ་ཤུགས་ཆེ་བཏང་པའི་རྗེས་རྒྱ་ནག་རྒྱལ་ནང་གི་དཔལ་འབྱོར་བསྐྱར་གསོའི་སླད། ཕྱིའི་རྒྱལ་ཁབ་ཁག་ནས་ཡུལ་སྐོར་སྤྲོ་འཆམ་དུ་ཡོང་མཁན་ཚོར་ཕྱི་ཟླ་གསུམ་པའི་ཚེས་བཅོ་ལྔ་ནས་བཟུང་རྒྱ་ནག་ནང་ཁུལ་འགྲུལ་བཞུད་ཆོག་པའི་ཐོངས་མཆན་བི་ཟ་སྤྲོད་རྒྱུ་འགོ་འཛུགས་བྱེད་རྒྱུ་ཡིན་པ་རྒྱ་ནག་གཞུང་གིས་གསལ་བསྒྲགས་བྱས་ཡོད་པ་རེད། ད་རེས་རྒྱ་ནག་གི་ཕྱི་ཕྱོགས་ནས་འགྲིམ་འགྲུལ་གྱི་ཐོངས་མཆན་སྤྲོད་རྒྱུའི་ཐག་གཅོད་དེ་ནི་ཉེ་ལམ་རྒྱ་ནག་ནང་ཁུལ་ལ་འགྲུལ་བཞུད་ཀྱི་དམ་དྲག་ལྷོད་དུ་བཏང་བའི་རྗེས་ནད་ཡམས་ཁྱབ་གདལ་གྱི་གནས་ཚུལ་དེ་སྡུག་ཏུ་སོང་མེད་སྟབས། རྒྱལ་ནང་དང་རྒྱལ་སྤྱིའི་ནང་ནས་འགྲིམ་འགྲུལ་བ་གུ་ཡངས་བཏང་བ་ཡིན་ལུགས་རྒྱ་ནག་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ་ཝང་ཝེ་པིན་གྱིས་འགྲེལ་བརྗོད་བྱས་འདུག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་གྱི་ལས་རིམ་འདི་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ལགས་ཀྱིས་མདོ་འཛིན་པ་གནང་སྟེ་བརྒྱུད་བསྒྲགས་ཞུས་པ་དེ་གཟིགས་ཀྱི་རེད། བཀའ་སློབ་ལམ་སྟོན་གྱི་ལེ་ཚན་འདིར་སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་གི་ཟླ་བ་བདུན་པ་གི་ཚེས་པ་བཅུ་གསུམ་གྱི་ཉི་མ་གོང་ས་མཆོག་ལ་དྭགས་ལྡུམ་ར་ཁ་ཆེའི་ཕྱག་ཁང་དུ་ཆིབས་བསྒྱུར་གནང་སྟེ་ཁ་ཆེའི་ཕོ་མོ་ཚོ་ལ་བཀའ་སློབ་གནང་སྐབས། གོང་ས་མཆོག་གིས་དུས་རབས་མང་པོ་གི་རིང་མངལ་དང་ཆུ་བཙའ་ནས་མི་ས་ཡ་མང་པོ་འདས་གྲོངས་སུ་གྱུར་ཡོད་པ་དང། མི་གཅིག་གྱུར་གྱི་འདུ་ཤེས་ཡོད་ན་དེ་འདྲ་གི་ཐབས་སྡུག་གི་གནས་ཚུལ་བྱུང་གི་མེད་པར་བརྟེན། གོང་ས་མཆོག་གིས་འཛམ་གླིང་འདིའི་སྟེང་མི་གཅིག་གྱུར་གྱི་འདུ་ཤེས་དེ་ཧ་ཅང་གལ་ཆེན་ཡིན་པ་གི་ཐོག་བཀའ་སློབ་འདི་འདྲ་ཟིག་ཕེབས་ཡོད་གི། ད་ཨ་ནི་ང་དེ་ཡང་ད་ལྷ་ཁང་དེ་ཡང་ད་བཅར་ཡག་གོ་སྐབས་བྱུང། ཁྱེད་ཚོ་མུ་སུ་ལིམ་ཆོས་གྲོགས་ཚོས་དེ་རིང་ཡང་ག་ཚོད་དགའ་བསུ་གནང་པ་དེ་ཐུགས་རྗེ་ཆེ་ཞུ་གི་ཡིན།

རྣམ་པ་ཚོས་བཀའ་སློབ་ལམ་སྟོན་གྱི་ལེ་ཚན་ལ་གཟིགས་པར་ཐུགས་རྗེ་ཆེ་ཞུ་གི་ཡོད། དེ་ནས་ཐེངས་འདིའི་གླེང་མོལ་གྱི་ལེ་ཚན་ནང་བོད་དོན་ལས་འགུལ་བ་དང་རྩོམ་པ་པོ་བསྟན་འཛིན་བརྩོན་འགྲུས་ལགས་དེང་སྐབས་ཨ་མི་རི་ཀའི་ནང་ཁོང་གིས་འདོན་སྤེལ་གནང་པའི་ཕྱག་དེབ་ནང་ཞེས་པ་དེ་འགྲེམ་སྤེལ་དང་རྩོམ་ཡིག་སྒྲོག་སྦྱངས་བོད་དོན་ངོ་སྤྲོད་ཀྱི་གཏམ་བཤད་གནང་རྒྱུའི་ཆེད་སྐོར་སྐྱོད་གནང་བཞིན་ཡོད་པ་ལྟར་ཨ་མི་རི་ཀའི་རྒྱལ་སར་ཆེད་ཕེབས་སྐབས་དང་བསྟུན་རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་ཀྱིས་གླེང་མོལ་ཞུས་པ་དེ་གཟིགས་རོགས་གནང། རྒྱ་གར་ནས་ཕེབས་པའི་བོད་དོན་ལས་འགུལ་བ་དང་རྩོམ་པ་པོ་བསྟན་འཛིན་བརྩོན་འགྲུས་ལགས་ཀྱིས་ཨ་རིའི་ནང་འབྱུང་འགྱུར་ཟླ་བ་གཉིས་ལྷག་གི་རིང་བོད་མིའི་གནས་སྡོད་ས་གནས་ཁག་མང་པོ་ཞིག་དང་ཨ་རིའི་མཐོ་རིམ་སློབ་གྲྭ་ཁག་ཏུ་སྐོར་སྐྱོད་ཀྱིས་བོད་དོན་གཏམ་བཤད་གནང་རྒྱུ་འགོ་འཛུགས་ཟིན་ཡོད། ད་ཐེངས་ཁོང་འདི་ག་ཨ་རིའི་རྒྱལ་ས Washington དུ་ཕེབས་པ་དང་སྟབས་བསྟུན་ཁོང་གིས་བོད་དོན་འཐབ་རྩོད་ནང་ཞུགས་པའི་གི་ཉམས་མྱོང་དང། ད་ལྟའི་བོད་དོན་འཐབ་རྩོད་ཀྱི་གནས་བབ་ཀྱི་སྐོར་ལ་གླེང་མོ་བྱེད་རྒྱུ་ཡིན། བསྟན་འཛིན་བརྩོན་འགྲུས་ལགས་དེ་རིང་ང་ཚོའི་སྒྲ་འཇུག་ཁང་དུ་ཕེབས་པ་སྙིང་ཐག་པ་ནས་བཀའ་དྲིན་ཆེ། བདེ་ལེགས་ལགས་སོ། ད་ལྟ་ཁྱེད་ད་ཨ་རིའི་ནང་ལོགས་ལ་ད་རེས་བསྐོར་བསྐྱོད་དེ་ཟླ་བ་གཉིས་ལྷག་ཅིག་རེད་འདུག་བ་ལ་རེད་ཨ་ནི་དེའི་གི་ཅི་གཏམ་བཤད་གནང་ཡ་དང་ཅི་བརྗོད་གཞི་དེ་ཚོ་གཙོ་བོ་གང་ག་རེ་ག་རེ་འདྲ་པོ་ཅིག་ཡིན་ན་ད་འགོ་བཙུགས་ཚར་བ་ལ། རེད་ད་ང་རང་ད་ལྟ་དེ་ཨ་རི་ལ་ཡོང་བའི་རྒྱུ་མཚན་གཙོ་བོ་དེ་དང་པོ་དེ་ད་ལྟ Tibet Action ལ་ནི་བོད་དོན་ལས་འགུལ་གི་ཚོགས་པ་ཅིག་རེད་ཁོང་ཚོ་ཟླ་བ་དེའི་ཚེས་ཤར་ལ་ཚོགས་འདུ་ཚོགས་འདུག་བ་དེའི་ཚོགས་འདུ་དེ་ང་ཡོད།

དེབ་གསར་པ་ཅིག་ནང་ཟེར་ཡ་ཅིག་དེ་ད་ཕལ་ཆེར་ཁྱེད་ཀྱི་རྩོམ་འབྲི་བྱས་བཞག་པ་དེ་ཚོ་ཕྱོགས་བསྡུས་ཀྱི་དེབ་དེ་འདྲ་ཅིག་ཡིན་ས་རེད་དེ་དབུ་འབྱེད་གནང་ནི་མི་མང་ལ་གཏམ་བཤད་འདྲ་པོ་ཅིག་གནང་བྱས་ཙང་ཕ་གི་ལ་དེ་ཁྱེད་ཀྱི་བརྗོད་གཞི་འདྲ་པོ་ཅིག་གཙོ་བོ་ག་རེའི་ཐོག་ལ་གནང་ཡིན་ན། རེད་ད། ནིའུ་ཡོག་ལ་ད་ལྟ་ང་རང་ད་ལྟ་དེབ་གསར་བ་ཅིག་དབུ་འབྱེད་བྱས་རུང་དབུ་འབྱེད་བྱེད་ཡ་དེ་ད། ཉིས་སྟོང་བཅུ་གཉིས་ལ་དེབ་ཅིག་དབུ་འབྱེད་བྱས་སྔོན་མ་བཙན་རྒོལ་ལབ་པ་ཅིག་ཨ་ནི་ད་ཉིས་སྟོང་བཅུ་གཉིས་ནས་ད་ལྟ་བར་དུ་བྲིས་པའི་གི་རྩོམ་ཚོ་ལྷུ་སྒྲིག་བྱས་ཨ་ནི་དེབ་ཅིག་བཏོན། ད་དེབ་ད་ལྟ་བར་དུ་བྱུང་མ་སོང་གི་ནི་ཁ་ན། ཉེ་དུས་ལོ་བཅུའི་ནང་ལོགས་ལས་འགུལ་དཔེ་མང་པོ་བྱས་རྩོམ་བྲིས་དཔེ་ཉུང་ཉུང་བྱུང་འདུག་བ། ཨ་ནི་ཡིན་ནའི་ག་རེ་ཡོད་པ་དེ་ཚོ་རུག་རུག་བཟོས་བྱས་ཨ་ནི་དེབ་ཀྱི་མིང་ལ་ནང་ཞེས་བྱས་ང་ཚོ་བོད་སྐད་ཀྱི་ཚིག་གི་ནང་ཞེས་ཨིན་ཇི་ནང་ལོགས Nowhere to call home ད་ནང་ཟེར་ས་མེད་པའི་གནས་བབ་ལ་ཅུང་གོ་ར་དེ་འདྲའི་གཅིག་གིས་འདི་རེད་དེབ་དེའི་བརྗོད་གཞི་གཙོ་བོ་དེ་ག་རེ་ཟེར་ན། ང་ཚོ་བོད་ནང་ལ་ཡོད་པའི་བོད་པ་ཕ་གི་སོ་སོའི་ནང་ལ་ཡོད་པ་ཡིན་ནའི་རང་དབང་ཡོད་མ་རེད་བ། ང་ཚོ་རྒྱ་གར་དང་ཨ་ནི་ཨ་རི་དང་གཅིག་ག་བ་ལ་ཅིག་ང་རང་ཚོ་བོད་པ་ཡོད་པ་ཡིན་ནའི་རང་དབང་དུ་ཡོད་རེད་དའི་ནང་ཡོང་མ་རུང་བ།

ཨ་ནི། འདི་ནང་ལ། སྒྲུང་རྩོམ་ཡོད་ཨ་ནི། འཆད་རྩོམ་བྲིས་པ། འདི་ཡོད་ཨ་ནི། སྙན་ངག་ཅིག་གཉིས་ཅིག་ཡོད་རེད། འདི་འདྲའི་ཅིག་ནི་དེབ་གསར་བ་འདི་འདྲའི་ཅིག་དབུ་འབྱེད་བྱས་ཡ་བྱུང། ལགས་སོ།
ད་འདིའི་སྐབས་སུ་ཁྱེད་ཀྱིས་ད་ད་འདིའི་སྐབས་སུ། ཅིག་བོད་དོན་འཐབ་རྩོད་ཞུ་ཡ་གི་གོ་སྐབས་ཡག་ཤོས་ཅིག་རེད་ཟེར་ཡ་ཁྱེད་ཀྱིས་ངོས་འཛིན་འདི་འདྲ་ཅིག་བྱེད་ཀྱི་འདུག་སྤྱི་བཏང་བོད་དོན་འཐབ་རྩོད་ཀྱི་གནས་བབ་འདི་ད་འདི་སྐབས་སུ་ག་བ་ཙམ་ཅིག་སླེབས་ཡོད་པ་ཁྱེད་ཀྱིས་གཟིགས་ཀྱི་འདུག་ད་ཁྱེད་ཡུན་རིང་གི་བོད་དོན་འཐབ་རྩོད་ཁོ་ན་གི་ཐོག་ཏུ། ད་ཕྱག་ལས་གནང་མཁན་ཞིག་རེད་བ་ལགས།
རེད། སྤྱི་བཏང་ནི་ང་ཚོ་ད་ལྟ་བོད་པའི་འཐབ་རྩོད་འདི་ནང་བལྟས་པ་ཡིན་ན། ལོ་བདུན་ཅུའི་ནང་ལ་ཡ་རྒྱ་མི་གིས་བོད་བཙན་གནོན་བྱས་པ་ནས་བྱས་ནས་ལོ་བདུན་ཅུའི་ནང་ལ་བོད་པའི་འཐབ་རྩོད་འདི་མུ་མཐུད་བྱས་སེམས་ཤུགས་མ་ཆག་པ་བྱས་བྱས་བསྡད་ཡོད་རེད། ཡིན་པ་ཡིན་ནའི་སྔོན་མ་དུས་ཚོད་ལ་ག་རེ་ཟེར་ན། རྒྱལ་སྤྱིའི་ནང་ནས་རྒྱ་ནག་མཉམ་དུ་ཚོང་འབྲེལ་གྱི་འབྲེལ་བ་ཤུགས་ཆེ་དྲག་ལྷག་པར་དུ་འབྲེལ་བ་བཟོ་བཞིན་པའི་སྐབས་ལ་བོད་ཀྱི་གནས་ཚུལ་གླེང་སློང་བྱེད་ཡ་ཕར་བཞག་གཅིག་གིས་ང་ཚོ་ཡིན་པ་ཡིན་ནའི་ནུབ་ཕྱོགས་རྒྱལ་ཁབ་ཀྱི་ཆབ་སྲིད་དང་བསྟུན་བྱས་ནི་ང་ཚོ་གཅིག་གིས་རྒྱབ་སྐྱོར་ཆུང་ཆུང་ཅིག་མ་གཏོགས་མེད་པ་ཡིན་ནའི་འདི་གླེང་ཐུབ་པའི་ཐབས་ཤེས་རོགས་གཅིག་བྱས་བསྡད་ཡོད་རེད་བ། ད་ད་ལྟ་གནས་སྐབས་ག་འདྲ་ཆགས་འདུག་ཟེར་ན་ཉིས་སྟོང་ཉི་ཤུ་ནས་ཨ་ནི་རྒྱ་ནག་ནས་མཆེད་པའི་ཏོག་དབྱིབས་ནད་གཞི་འཛམ་གླིང་ཁྱོན་ཡོངས་ལ་ཁྱབ་པ་ནས་བྱས་ནས་རྒྱལ་སྤྱིའི་ནང་གི་རྒྱ་ནག་ལ་ལྟ་ཕྱོགས་དུ་འགྱུར་བ་ཅིག་ཕྱིན་སོང་བ་གཅིག་གཉིས་པ། རྒྱ་ནག་གི་ཚོང་འབྲེལ། ནུབ་ཕྱོགས་རྒྱལ་ཁབ་མཉམ་དུ་ཤུགས་ཆེན་པོ་ཡོད་པ་སོང་ཙང། རྒྱ་ནག་གི་ཚོང་འབྲེལ་འདི་ཆབ་སྲིད་ལ་བེད་སྤྱོད་བཏང་བྱས། ཨ་ནི་ཚོང་གི་བརྒྱུད་ནས་ནུབ་ཕྱོགས་རྒྱལ་ཁབ་མང་པོ་ཅིག་གི་སྲིད་ཇུས་ལ་འགྱུར་བ་བཏང་ཡ། འབད་བརྩོན་བྱས་པ་སོང་ཙང་ད་རྒྱལ་ཁབ་མང་པོ་ཅིག་གི་འདྲོགས་བྱས། ད་རྒྱ་ནག་ལ་བརྟན་པོ་བྱེད་དགོས་འདུག་རྒྱ་ནག་ང་ཚོ་ལ་ཚུར་ཨ་ནི་སྲིད་ཇུས་འགྱུར་བ་བཏང་ཡ་ཐབས་ཤེས་བྱེད་ཀྱི་འདུག་བྱས་རྗེས་འདིའི་གི་ཐོག་ནས་འབྲེལ་བ་ཅིག། ཨ་ནི་འདིའི་རང་བཞིན་གྱི་ཆབ་སྲིད་ཀྱི་གནད་དོན་ཆགས་ནས་ད་ལྟའི་གནས་སྐབས་ལ་རྒྱ་ནག་ལ་བརྒྱུད་དུས་རྒྱལ་ཁབ་མང་པོ་ཅིག་གི། སྡང་པོ་མ་བྱས་ནའི་ཅ་སུན་པོ་ཆགས་ཡ་དེ་ཏན་ཏན་བྱུང་འདུག་བ། ད་ཡིན་ནའི་རྒྱ་ནག་ད་ལྟ་སྟོབས་ཤུགས་ཆེན་པོ་ཅིག་ཆགས་ཡ་གི་དུས་སྐབས་ཅིག་ཆགས་འདུག་བ།
དཔལ་འབྱོར་དང་ཆབ་སྲིད་ཀྱི་ཐོག་ནས་སྟོབས་ཤུགས་ཆེན་པོ་རེད། ཡིན་པ་ཡིན་ནའི་སྟོབས་ཤུགས་ཆེན་པོ་དེ་ཁོ་རང་རང་གི་སྟོབས་ཤུགས་ཆེན་པོ་རེད་དེ་སྟོབས་ཤུགས་གཙོ་བོ་དེ་རྒྱལ་ཁབ་ཀྱི་ནང་ཁུལ་ཕན་ཚུན་གྱི་འབྲེལ་བ་རེད་བ། འབྲེལ་བ་ཡག་པོ་ཡོད་ན་སྟོབས་ཤུགས་ཆེན་པོ་རེད་བ། ད་འབྲེལ་བ་དེ་སྐྱོ་རུ་འགྲོ་བསྡད་ཡོད་རེད། ད་ལྟ་རྒྱལ་ཁབ་མང་པོ་ཅིག་གིས་རྒྱ་ནག་ལ་ཅ་སུན་ཡས་དང་ཨ་ནེ་སྡང་པོ་བྱེད་ཡའི་དུས་ཚོད་དེ་འདྲ་ཅིག་སླེབས་བསྡད་ཡོད་བ། དེ་ཡིན་པ་མ་ཚད་ད།

ཡང་ཁྱེད་དམིགས་བསལ་ཡང་གཅིག་འབུར་དུ་ཐོན་པ་འདྲ་བོ་ཅིག་མང་པོ་ཅིག་ངོས་འཛིན་ཅིག་ཞུ་གི་ཡོད་རེད། ད་ལྟ་ནིའུ་ཡོག་གི་གཏམ་བཤད་སྐབས་སུ་ཁྱེད་ཀྱིས་འདི་འདྲ་ཅིག་གསུང་གི་འདུག་ཁྱེད་འཛིན་གྲྭ་ལྔ་པ་ནས་བཟུང་བྱས་ནས་ནི་ད་ལྟ་ཀྱི་བོད་མི་རིགས་དང་རྒྱལ་ཁབ་ཆེད་དུ་མི་ཚེ་གང་བཟང་བློས་གཏོང་དང་ཅིག་དཀའ་ལས་རྒྱག་གི་ཡིན་ཟེར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་མདུན་ལ་ཁྱེད་ཀྱིས་དམ་བཅའ་བཞག་ཡིན་ཟེར་གི་འདུག་སྐབས་དེ་དུས་ལོ་ག་ཚོད་རེད་ནི་དེ་དང་ཁྱེད་ཀྱི་ད་ལྟ་མགོ་ལ

བྱས་ཙང་དེ་འདྲའི་གཅིག་ལ་ཡ་ང་ད་འཛིན་གྲྭ་ལྔ་པ་ཡིན་པའི་སྐབས་ལ་དམ་བཅའ་བཞག་ཡིན་ང་ང་དང་ང་ཚོ་འཛིན་གྲོགས་གཅིག་པ་དེ་འདྲའི་ད་དུང་གཞན་པ་ཡིན་ང་ཚོ་མི་གསུམ་གྱིས་དམ་བཅའ་བཞག་རེད། མ་འོངས་པ་ཨ་ནི་སློབ་གྲྭ་ཐོན་པའི་གཞུག་ལ་ཨ་ནི་བོད་རྒྱལ་ཁབ་དང་མི་རིགས་ཀྱི་དོན་དག་ལ་ཡ་དཀའ་ལས་བརྒྱབ་པ་མ་གཏོགས་རང་གི། གཅིག་དཔལ་འབྱོར་བཟོ་ཡ་དང་གཅིག་ཕྱུག་པོ་བྱེད་ཡ་དང་མིང་འདི་འདྲ་ཅིག་དང་ཁང་པ་དང་གཅིག་གཅིག་ཡོད་ར་བ་དེ་འདྲའི་སྒེར་གྱི་དོན་དག་མ་ཡིན་པ། བོད་རྒྱལ་ཁབ་དང་མི་རིགས་རང་གི་དོན་དག་ལ་དཀའ་ལས་རྒྱག་གི་ཡིན་ཟེར་བྱས་དེ་དམ་བཅའ་བཞག་རེད་བྱས་ཙང་འདིའི་དམ་བཅའ་དེ་ང་མུ་མཐུད་བྱས་ད་དུང་ཡིན་ནས་བརྩི་སྲུང་བྱས་བསྡད་ཡོད། ད་བརྩི་སྲུང་བྱས་པ་མ་ཚད་ད་ད་ལྟའི་དུས་ཚོད་བལྟས་དུས་ལས་ཀ་ག་རེ་བྱས་ནས་གཅིག་སེམས་ཤུགས་སྤར་ནས། སྤྲོ་སྣང་གི་ངོས་ནས་ལས་ཀ་བྱེད་ཀྱི་ཡོད་བྱས་ཙང་ང་སེམས་པ་དཔེ་སྐྱིད་པོ་ཡོང་གི་འདུག། ཁྱེད་ད་ལྟ་སྒེག་གཉིས་སུ་ཆ་བགོས་ཡོད་རྒྱུར་ཁྱེད་ཆང་ས་བརྒྱབ་ཡོད་མ་རེད་ཁྱེད་ལ་ཅི་ཁྱེད་རང་གཅིག་པུ་གནས་དེ་ཡོད་རེད་ཟེར་དེ་འདྲས་འདུག་གོ་གི་འདུག་ཨ་ནི་དེའི་འོག་ཅི་ཡང་ཅི་རྩ་དོན་དང་འབྲེལ་བ་ཆགས་ཀྱི་ཡོད་རེད་པས་སོ་སོ་ནང་མི་མ་ཟིན་པ་བྱས། ཁྱིམ་ཚང་མ་ཟིན་ཡ་དེ་གནད་འགག་ཅིག་རེད་ཤག་ག་ན་ཁྱིམ་ཚང་ཟིན་པ་ཡིན་ན་ད་ང་ཚོ་མ་ད་ཁྱེད་རང་ཧ་གོ་མི་ཤེས་པ་ཙམ་ཧ་གོ་གི་རོགས། གཅིག་མི་སྒེར་གཅིག་གི་ཨ་ནི། དུས་ཚོད་དང་ནུས་པ་མང་པོ་ཅིག་ད་ཁྱིམ་ཚང་རང་ལ་ཤོར་འགྲོ་གོ་ར་བ། བྱས་ཙང་ང་རས་ད་ལྟ་ཁྱིམ་ཚང་མ་ཟིན་པ་སོ་སོའི་རྒྱལ་ཁབ་མི་རིགས་དོན་དག་རང་ལ་ཡ་དཀའ་ལས་རྒྱབ་ཡ་འདི། ཐག་གཅོད་ནན་པོ་ཅིག་བྱས་བྱས་འདུག་སེ་བྱས་འགྲོ་བསྡད་ཡོད། ད་ཡིན་པ་ཡིན་ནས། ངས་ཅིག་བློས་བཏང་བྱས་པ་རེད་ཅིག་ངས་རྩ་བ་ཉིད་ནས་བསམ་གྱི་མེད།

ལས་ཀ་བྱེད་འདི་སྒང་ལ་ཡ། ཁྱོད་རང་གནས་པའི་རྒྱུ་མཚན་ཁོ་རང་དེ་ཆགས་བསྡད་རེད། རེད། ང་རང་གི་སྤྲོ་སྣང་ཡོང་ཡ་དེ་སློབ་སྦྱོང་གསར་བ་ཅིག་ཉམས་མྱོང་གསར་བ་ཅིག་མི་མཉམ་དུ་འབྲེལ་བ་གསར་བ་ཅིག་ས་ཆ་གསར་བ་ཅིག་མི་མ་འདྲ་ཅིག་མཉམ། ལས་ཀ་འདི། ཅིག་ཚད་དང་ལྡན་པ། ཨ་ནི་ཅིག་ནུས་པ་གསར་བ་ཅིག་སྤུངས་ཐུབ་ན་བསམ་ཡས། འདི་འདྲའི་གི་ཕྱུག་པོ་བྱུང་ར་བསམ་བློ་ཕྱུག་པོ་ཡོན་ཏན་ཕྱུག་པོ། ཨ་ནི་སློབ་སྦྱོང་ཕྱུག་པོ་བྱས་བྱས་ར་འདི་ལ་ཡ་ང་དཔེ་ད་སྤྲོ་སྣང་ཡོང་གི་འདི་འདྲའི་གི་ཡུན་རིང་པོ་ཅིག་གི་འཐབ་རྩོད་ནང་ལ་ལ་ཞུགས་ནས་ཁྱེད་རང་གི་སེམས་པ་ལ་ཁྱེད་རང་གི་གྲུབ་འབྲས་ཆེ་ཤོས་འདྲ་བོ་ཅིག་ག་རེ་ཐོན་སོང་བསམ་གི་འདུག། འཐབ་རྩོད་རྒྱུན་སྐྱོང་བྱེད་ཡག་ལ་ང་རའི་ངོས་ནས་ཞལ་འདེབས་ཏོག་ཙམ་ཞིག་བྱུང་ཐུབ་སོང་བསམ་གི་འདུག་ད། ད་ཅིག་ཁྱེད་རང་གསུངས་པ་ནང་བཞིན་ཅིག་ག་ལ་བ་རེད་མི་མང་པོ་ཞིག་ཧ་ང་རའི་ངོས་ནས་ལས་ཀ་བྱེད་པ་དེ་ཧ་གོ་ཡག་འདི། ངས་ཞུ་འཇོན་དྲག་ནས་བསམ་གི་མི་འདུག་ཡིན་ནས་རྒྱུན་མ་ཆད་པར་མུ་མཐུད་ཅིག་བྱས་བསྡད་རོགས། ཨ་ནི་འདིའི་གི་ཐོག་ནས་མི་ཚང་མས་ངོ་ཤེས་འདྲ་བོ་ཅིག་ཆགས་བསྡད་རེད། ང་རའི་ངོས་ནས། ཅིག་ད་དོན་དག་མ་འཁྱོལ་བར་དུ་མུ་མཐུད་ཅིག་ལས་ཀ་བྱེད་ཡ་འདི། སོ་སོ་ལ་ཡིན་པ་ཡིན་ནས་སྤོབས་པ་ཅིག་དང་སྤྲོ་སྣང་ཅིག་ཡོང་གི་འདུག་ཨ་ནི། ད་ཆུང་དུས་ནས་ད་རྒྱལ་བ་རིན་པོ་ཆེས་ང་ཚོ་སློབ་གྲྭ་ལ་ཡར་སློབ་སྦྱོང་བྱེད་པའི་སྐབས་ལ་ཁྱེད་རང་ཚོ་མ་འོངས་བོད་ཀྱི་སོན་རྩ་རེད་ད་གསུང་གི་ཡོད་རེད་བྱས་ཙང་སོན་རྩ་འདི་ད་རྒྱལ་བ་རིན་པོ་ཆེས་ཐུགས་རེ་གནང་བ་ནང་བཞིན་ང་ཚོས་ཀྱིས་ཅིག་བྱས་བར་བ།

མི་རྫུན་ཡག་པོར་ཁག་པོ་ཡོད་དེ་ངས་འདི་འདྲ་ཡོང་གི་འདུག་བ། ད་ཁྱེད་ཀྱིས་གསུང་གི་འདུག་ད་ད་རྩ་དོན་རྒྱུན་འཁྱོངས་ཀྱི་ཐོག་ལ་ཁྱེད་ཀྱིས་ད་ཅིག་ལེགས་སྐྱེས་འདྲ་པོ་གཙོ་བོ་ཆེན་ཕུའི་གསུང་གི་འདུག་ད་དེ་སྤྱི་བཏང་གྱེན་ལངས་ཐོག་ལ་ཁྱེད་ཤུགས་ཆེན་པོ་འདོན་གི་ཡོད་རེད་ཨ་ནི་ད་ད་དེ་ཁྱབ་བསྒྲགས་ཤུགས་ཆེན་པོ་འབྱུང་གི་ཡོད་རེད་ཁྱེད་ག་ས་ག་ལ་ཕེབས་གནང་གི་ཡོད་རེད་ཨ་ནི་ད་ད་དེ་དེ་འདྲས་ཀྱི་རྒྱུན་རིང་གི་འཐབ་རྩོད་རྒྱུན་རིང་ནང་ལོགས་ལ་ཁྱེད་རང་ལ་ཅིག་དཀའ་ངལ་ཆེ་ཤོས་འདྲ་པོ་ཅིག་ག་རེ་བྱུང་ཡོད་ན། ད་ང་རང་དམིགས་བསལ་གྱི་དཀའ་ངལ་འདི་གང་ཡང་བྱུང་མ་མྱོང་དྲང་པོ་བཤད་ན། ག་ན་འཐབ་རྩོད་འདིའི་ནང་ལོགས་ལ་གཅིག། ད་ང་ཚོས་ལབ་ན་གཅིག་རེད་དམག་ཁས་ལེན་ཚར་ན་མདུང་རྒྱལ་པོ་ཟེར་ལ་སྦྱོར་བ། འདི་འདྲ་བོ་ཅིག་རེད་ཆུང་དུས་ནས་འཐབ་རྩོད་འདི་ངའི་མི་ཚེ་ཡིན་བསམ་ཡ་ཅིག་གི་ཁེལ་ཡོང་དུས། ཅིག། ད་བཙོན་ཁང་ལ་ཚུད་མྱོང་ཁྲིམས་ཁང་ལ་འགྲོ་མྱོང། ཉེས་དག་མང་པོ་བཟས་མྱོང། ལྷག་པར་དུ་དགུ་བཅུ་དགུ་བདུན་ལོར་ང་བོད་ལ་ཕྱིན་པའི་སྐབས་ལ་རྒྱ་མི་གིས་རྡུང་སོང་བོད་པས་ཀྱི་ཁར་བཙོན་ཁང་ནང་ལོགས་ལ་ཡང་མནར་གཅོད་འདི་འདྲས་མྱོང་དགོས་འདི་འདྲའི་གནས་སྟངས་བྱུང་སོང། ཡིན་པས་ན་འདི་ཚོ་འདི་ཚོ་དེང་འདིའི་ཉམས་མྱོང་འདི་གིས་སོ་སོ་ཉམས་མྱོང་དང་ལྡན་པའི་གི

སྤྱོད་འཇུག་ཁྲིད་འདི་གི་ཐོག་ནས་ཅིག། བཟོད་པ་བསམ་གཏན་བརྩོན་འགྲུས་ཤེས་བཞིན་དེ་ཚོའི་ལེ་ཚན་འདི་ཅིག་སོ་སོའི་སེམས་པའི་ནང་ཟུག་དུས་ཞེ་པོ་ཅིག་གི་ཕན་ཐོགས་པོ་ཅིག་རེད་བཞག། ལགས་སོ། ད་རྩ་དོན་གལ་ཆེན་པོ་ཆགས་ཀྱི་ཡོད་རེད། མང་པོ་ཅིག་གིས་ཡང། ཁྱེད་ནང་བཞིན་དཀོན་པོ་རེད་ཟེར་མཁན་དེ་འདྲས་འདུག་ནིའུ་ཡོག་གི་ལ་ཁྱེད་ལ་དྲི་བ་བཀོད་མཁན་འགའ་ཤས་ཅིག་གིས་ཁྱེད་དཔེ་ལུས་ངག་ཡིད་གསུམ་གི་འཐབ་རྩོད་པ་ཅིག་རེད་ཟེར་ཡག་གི་དེ་འདྲས་ཀྱི་བསམ་ཚུལ་བཤད་མཁན་དེ་འདྲས་འདུག་ཨ་ནི་ད་ལྟ་ཅིག། ཡང། མང་ཆེ་བ་ཅིག་ཁྱེད་རང་རང་གིས་ཅིག་འཐབ་རྩོད་ནང་ཅིག་ཞུགས་དགོས་འདུག་ཨ་ནི་སོ་སོ་རང་གཅིག་པུ་ཅིག་མ་ཡིན་པར་ཅིག་ཚོགས་པ་ཡིན་ན་ཅིག་གི་སྣེ་ཁྲིད་མི་མང་མང་པོ་ཅིག་མཉམ་དུ་ཁྲིད་པ་ཡིན་ན་དེ་ལས་ཡང་ཅིག་ནུས་པ་ཆེ་བ་ཐོན་ཡང་གི་དེ་འདྲའི་ལྟ་བུ་ཅིག་དགོངས་བཞེས་གནང་གི་མེད་ན། ང་བོད་གཞོན་ལྷན་ཚོགས་ཀྱི་ཚོགས་མི་ཡིན། ངོ་མ་སློབ་གྲྭ་ནས་རེད། ཨ་ནི་འདི་བར་ལ་ཡ་གཞོན་ལྷན་ཚོགས་ཀྱི་ཚོགས་ཆེན། འདི་མ་ཡིན་པར་ང་ཚོ་འགན་འཛིན་ལྷན་ཚོགས་ཚོགས་གི་ཡོད་རེད།

མདུན་ལ་མ་བཏོན་པ་ཅིག་རྒྱབ་ལོགས་ནས་འཆར་གཞི་བཀོད་ཡ། དཔལ་འབྱོར་ཚུར་རུག་རུག་བཟོ་ཡ། ཅིག་ལས་འགུལ་རྒྱག་ཡ། གཞོན་སྐྱེས་ལ་སྦྱོང་བརྡར་སྤྲད་ཡ། འཐབ་རྩོད་སྣེ་ཁྲིད་བྱེད་ཡ་ལ་ཡ་འདི་འདྲས་ཀྱི་རམ་འདེགས་བྱེད་ཡ། འདི་འདྲའི་ལས་འགུལ་མང་པོ་ཅིག་ཡོང་བསྡད་འདུག། བོད་གཞོན་ལྷན་ཚོགས་རེད་འདི་མ་ཡིན་པའི་སློབ་ཕྲུག་རང་བཙན་ཚོགས་པ་རེད་འདི་མ་ཡིན་པའི་རྒྱ་གར་བོད་དོན་རྒྱབ་སྐྱོར་བྱེད་མཁན་ཁོང་ཚོ་ལ་ཡ་གཅིག་བསྐོང་ཚོགས་བྱེད་ཡ་རེད་ཁོང་ཚོ་ལ་ཡ་ལམ་སྟོན་བྱེད་ཡ་རེད་ཁོང་ཚོའི་གི་དོན་ལ་ཡ་གཅིག་རོགས་པ་བྱེད་ཡ་རེད་འདི་ཚོའི་ལས་ཀ་ཞེ་པོ་ཅིག་ཡོང་འདུག་ད་ལྷག་པར་དུ་ལས་འགུལ་གལ་ཆེ་གཅིག་རྒྱ་གར་མཐོ་རིམ་སློབ་གྲྭའི་ནང་ལ་ཡ་གཏམ་བཤད་བྱེད་ག་ཕྱིན་བྱས་ད་དེ་འདྲའི་མཐོ་རིམ་སློབ་གྲྭ་མང་པོ་ཅིག་གི་སློབ་ཚན་རང་ནང་ལ་ཡ་བོད་གི་སྐོར་ལ་ཡ་ཨ་ནི་སྙན་ངག་རེད་རྩོམ་རེད་འདི་འདྲའི་སློབ་ཚན་ནང་ལ་བཅུག་ཐུབ་ཡ་གི་ལས་འགུལ་འདི་འདྲའི་མང་པོ་ཞེ་ཅིག་བྱུང་ཡོད་བྱས་ཙང་དེ་ཚོ་དེང་ཡང

ད་འདི་ལྷུ་སྒྲིག་བྱས་ཐབས་ཤེས་བཟང་པོས་ཀྱི་ལས་ཀ་བྱས་ཆོག་འདྲ་ད་འདི་དཔེ་གནད་འགག་ཆེན་པོ་རེད་ཤག། ད་ཁྱེད་འཐབ་རྩོད་པ་དཔེ་མཚོན་འདྲ་པོ་ཅིག་ཆགས་ཀྱི་ཡོད་རེད་ཨ་ནི་འཐབ་རྩོད་པ་ཚད་ལྡན་གཅིག་ཆགས་ཡ་ལ་ཡང་ཅིག་མ་འདང་སའི་ཆ་ནི་ཁྱེད་རང་གི་ག་འདྲའི་འདྲ་པོ་ཅིག་གཟིགས་གི་འདུག་ཁྱེད་རང་གི་ཡང་ཅིག་སོ་སོ་ལ་མ་འདང་སའི་ཆ་འདྲ་པོ་ཅིག་ག་རེ་གཟིགས་གི་འདུག་བས། རེད་ད། འཐབ་རྩོད་ནང་ལོགས་ལ་སོ་སོའི་ལས་ཀ་བྱེད་པའི་སྐབས་ལ། གལ་ཆེ་ཤོས་དེ་སོ་སོས་སོ་སོ་ལ་ཡང་སེང་སེང་བལྟ་ཡ་དེ་རེད། མི་གཞན་པས་ཡག་ག་ག་རེ་ལབ་གི་འདུག་སྐྱོན་བརྗོད་ག་རེ་བྱེད་ཀྱི་འདུག་དེ་ཆ་ཚང་ཅིག་ཉན། ཨ་སོ་སོས་རྟོག་ཞིབ་བྱས། རྟོག་ཞིབ་བྱས་པའི་སྐབས་ལ། སོ་སོས་སོ་སོའི་རྟོག་ཞིབ་བྱས་པའི་སྐབས་ལ། སོ་སོའི་ཡག་པོ་ཡིན་པའི་གི་ལྟ་སྤྱོད་དེ་མིན་པ། འཐབ་རྩོད་ལ་ཡང་སོ་སོ་བེད་སྤྱོད་ཡང་ན་ཕན་ཐོགས་ག་ག་རེ་ཡོང་གི་འདུག

ནུས་པ་ལྡན་པ་བཟོ་ཐུབ་ཀྱི་འདུག་འདི་ཡང་སེ་ལྟ་ཡས་དེ་དཔེ་གལ་ཆེན་པོ་རེད་བཞག་བསམ་གྱི་འདུག། ལགས་སོ། ད་ཁྱེད་ད་ལྟ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཕར་ཚུར་སྐོར་སྐྱོད་ཅིག་ཕེབས་ཀྱི་ཡོད་རེད་བོད་པའི་སྤྱི་ཚོགས་ནང་ལོགས་ལ་ད་མང་པོ་ཅིག་གིས་དེ་ཅིག་དཀའ་ངལ་ཡོད་པ་ཅིག་དེ་འདྲའི་ཅིག་བསམ་ཚུལ་ཡོད་རེད་ཨ་ནི་ཁྱེད་དེ་འདྲའི་ཕེབས་པའི་སྐབས་སུ་སྤྱི་ཚོགས་ཚང་མ་ཚུར་རུག་རུག་བཟོ་ཐུབ་ཡས་ཀྱི་ནུས་པ་འདྲ་བོ་དང་ཨ་ནི་ཁྱེད་ཀྱི་ཅིག་བརྡ་ལན་འདྲ་བོ་ཅིག་གསལ་པོ་ཞིག་སྤྲད་ཐུབ་ཀྱི་ཡོད་རེད། ད་ངས་འདི་འདྲའི་དང་ལབ་ཐུབ་ས་མ་རེད་ག་ཚོད་ན་མི་ཚང་མ་ག་ལ་བ་རེད་ང་ཚོ་གཏམ་བཤད་དོན་དག་ལ་ཡ་ཚུར་རུག་རུག་ཅིག་ད་ཏན་ཏན་ཡོང་འགྲོ་གི་རེད་དེ་དངོས་སུ་ང་རང་ཚོ་ནང་ལོགས་ལ་ཡ་རྡོག་རྩ་གཅིག་སྒྲིལ་རུག་རུག་བཟོ་ཐུབ་མ་ཐུབ་ཟེར་ཡ་འདི་ང་རང་ཚོ་ནང་ལོགས་ལ་ཡ་ཨ་ནི་མི་མཐུན་པའི་ཆ་འདི་གིས་ཨ་ནི་ང་ཚོ་ཁ་བྲལ་བཏང་ཡ་འདི་མང་བ་ཡོང་གི་འདུག་བ་དངོས་བྱས་ན་མི་མཐུན་པའི་ཆ་ག་ཚོད་ཡོད་པ་ནི་ཀོ་དམངས་གཙོའི་སྤྱི་ཚོགས་རེད་མི་མཐུན་པའི་ཆ་རང་བཞིན་གྱི་ཡོང་གི་རེད། རིག་ཚུལ་མཐོང་ཚུལ་བཤད་ཡག་དང་གཅིག་གི་བསམ་ཚུལ་ཡིན་པ་མིན་པ་ཨ་ནི་བསམ་ཚུལ་ཁ་ཤས་གདོང་ཐུག་ཡོང་ཡས་དེ་འདྲས་ཡོང་གི་རེད། ཡིན་པ་ཡིན་ནའི་གཅིག་གཅིག་ལ་ཡག་གཅིག་དགྲ་མཐོང་མཐོང་གཅིག་གིས་ནག་པོ་རུ་གཅིག་བཤད་ཡག་རུལ་གཅིག་འགོ་ར་ཉེ་ཆར་དེ་ང་ཚོ་དེ་ནིའུ་ཡོག་ལ་སྐད་བཤད་པའི་སྐབས་ལ་རྒན་འཇམ་ནོར་ལགས་གསུངས་སོང། ད་གཅིག་མ་མཐུན་པ་ཡོང་གི་རེད་ཡིན་ནའི་ནག་པོ་རུ་གཅིག་བཤད་ཡག་ཅིག་འདིའི་རྩེ་གཅིག་མཚམས་བཞག་ན་ཡག་པོ་འདུག་ཟེར་བ་ཕར་ནག་པོ་བཤད་འདི་ལས་ནག་ག་གཅིག་ཚུར་བཤད་ཨ་འདི་ནད་མ་སྐྱོ་ད་ང་ཚོ་བཙན་བྱོལ་སྤྱི་ཚོགས་འདི་གཅིག་གི་ཕོ་རོག་ཚང་འདྲ་བོ་ཅིག་རེད། ཁོ་འཐོར་ཆོག་ཆོག་རེད། ག་ན་ང་ཚོ་ལ་ཡང་གཅིག་གི་རང་བཙན་ལྡན་པའི་འདི་འདྲས་མ་རེད་ཨ་ནི། ང་ཚོ་སྒྲོམ་གཞི་འདི་ང་ཚོ་བཙན་བྱོལ་བཅས་གཞན་དབང་དང་བསྟུན་བཞིན་འགྲོ་བསྡད་ཀྱི་རེད། བྱས་ཙང་ང་ཚོ་ནང་ལོགས་ལ་ཡང་ཞིབ་པོ་ཞིབ་པོ་གཅིག་གི་ནག་པོ་རུ་བྱས་ཨ་ནི་དགྲ་ཤ་ལེན་པའི་འདྲ་བོ་ཅིག་འདི། རྩ་བ་ཉིད་ནས་བྱེད་རྒྱུ་མི་འདུག་ང་ཚོ་རྡོག་རྩ་གཅིག་སྒྲིལ་ཡོང་ཡ་དེ་གཅིག་ནས་རྒྱལ་བ་རིན་པོ་ཆེའི་དབུ་ཁྲིད་འོག་ལ་ཡ་ང་ཚང་མ་གནས་བསྡད་ཡོད་རེད་གཅིག་གཉིས་པ་བོད་གཞུང་ང་ཚོ་གཅིག་རང་རེད་སྲིད་སྐྱོང་ག་དུས་ཡིན་ནའི་གཅིག་རང་རེད། ད་དེ་ཚང་མས་ཀྱི་རྩིས་བྱས་ཨ་ནི་བསམ་བློ་མཐུན་པ་མ་མཐུན་པ་དེ་འདྲ་ཡོད་རེད་ཡིན་ནའི་ང་ཚོའི་ཀྱི་དམིགས་ཡུལ་དེ་བོད་རྒྱལ་ཁབ་དང་མི་རིགས་བྱས་ཅེས་བཞག་ཡོད་ན་ཨ་ནི་ང་ཚོ་ཏན་ཏན་མཉམ་དུ་བསྡད་ཐུབ་ཀྱི་རེད།

བོད་ཕྲུག་ཚོ་ལ་ཨ་ནི་ཕ་མ་ཚོ་གིས་སོ་སོ་རང་ཉིད་ཀྱི་ལོ་རྒྱུས་བཤད་ཡག་གི་གནད་འགག་ཅིག་གསུང་གི་འདུག་ཨ་ནི་དེ་ནང་བཞིན་ཅིག་ཨ་ནི་ཁྱེད་ཀྱིས་བོད་ཕྲུག་ཚོ་ལ་ཅིག་བོད་པ་ཡིན་པའི་གི་འདུ་ཤེས་ཅིག་དང་ཨ་ནི་གཞོན་སྐྱེས་དེ་ཚོ་རྩ་དོན་གི་ནང་ལོགས་ལ་མ་ཞུགས་པ་ཡིན་ན་ཨ་ནི་ང་ཚོའི་རྩ་དོན་རྦད་དེ་བརླག་འགྲོ་གི་རེད་གསུང་གི་འདུག་ཨ་ནི་གཞོན་སྐྱེས་དེ་ཚོ་གི་གནས་བབ་དེ་ག་འདྲའི་འདྲ་བོ་ཅིག་གཟིགས་གི་འདུག་ཁྱེད་དང་ཅིག་ཁྱེད་འདྲ་བ་གི་འཐབ་རྩོད་པ་དེ་ཚོ་གིས་གཞོན་སྐྱེས་དེ་ཚོ་ལ་ཅིག་སྐུལ་ལྕག་འདྲ་བོ་ཅིག་བཏང་ཐུབ་ཀྱི་རེད། ད་ག་ཚོད་གཏམ། སྐུལ་ལྕག་ག་ཚོད་གཏང་ཐུབ་ངས་ཤེས་ཀྱི་མེད་ཡིན་པ་ཡིན་ནས་ཐབས་ཤེས་ཅིག་ཏན་ཏན་བྱེད་ཀྱི་ཡོད། ང་རའི་བསམ་ཚུལ་ལ་ཡ། བཙན་བྱོལ་བའི་གནས་སྟངས་ག་རེ་ཡོད་ཟེར་ན། རང་དབང་ཡིན་པ་སོང་ཙང་འཐབ་རྩོད་ནང་ཞུགས་མ་ཞུགས་ཟེར་མཁན་དེ་སོ་སོ་སྒེར་ལ་ཐག་རག་ལུས་འདུག་བ། ད་འཐབ་རྩོད་འདི་ག་ཚོད་ཅིག་གི་གལ་འགངས་ཆེན་པོ་ཡིན་པ་དང་འཐབ་རྩོད་འདི་ང་ཚོས་ཀྱི་ལོ་རྒྱུས་ཡང་ད་ག་རང་རེད། ང་ཚོས་ཀྱི་ད་ལྟའི་གནས་སྐབས་ཀྱི་ངོ་བོ་ད་ག་རང་རེད། ང་ཚོའི། མ་འོངས་མདུན་ལམ་ཡང་འཐབ་རྩོད་རང་རེད། བྱས་ཙང་འདི་ལོ་གཞོན་པའི་གི་སེམས་པའི་ནང་ལ་སླེབས་ཡ་དེ་དཔེ་གནད་འགག་ཆེན་པོ་རེད། ཁོ་རང་བཞིན་ནས་ཡོང་ཡོད་མ་རེད། མི་རབས་རྒན་པ་དང་པཱ་ལགས་ཨ་མ་ལགས་ཀྱི་ཨ་ནི་སྤོ་བོ་རྨོ་མོ་གི་སོ་སོའི་ལོ་རྒྱུས་བཤད་བྱས་ལོ་གཞོན་པ་ལ་ཡ་ཨ་ནི་འཐབ་རྩོད་ཀྱི་སྐོར་ལ་རྩིས་ལེན་རྩིས་སྤྲོད་རྩིས་ལེན་བྱས་ཡ་དེ་ང་ཚང་མས་ཀྱི་མི་རབས་རྒན་པ་ཀྱི་ལས་འགན་རེད། ང་ཚོ་ཆུང་དུས་སླབ་གྲྭ་སློབ་སྦྱོང་བྱས་པའི་སྐབས་ལ་ཡ་ཕ་མས་ཀྱི་བོད་ནང་གི་གནས་སྟངས་འགྲེལ་བཤད་རྒྱབ། ད་ལྟའི་བོད་ནང་གི་གནས་སྟངས་ཛ་དྲག་པོའི་གནས་སྟངས་དེ་འདྲ་ཞིག་འགྲེལ་བཤད་རྒྱབ། ད་དེ་ལ་ཡ་ཐབས་ལམ་གཙོ་བོ་ག་རེ་ཟེར་ན་བོད་རང་བཙན་བྱུང་བ་ཡིན་ན་ང་ཚང་མ་སོ་སོའི་ཕ་ཡུལ་ལ་ལོག་ཡོང་གི་རེད་ཟེར་བྱས་འདི་འདྲའི་གི་རེ་བ་ཅིག་ང་ཚོ་ལ་ཡ་རྩིས་སྤྲོད་བྱས་པ་སོང་ཙང་ང་ཚོ་མུ་མཐུད་བྱས་འཐབ་རྩོད་ནང་མཉམ་ཞུགས་བྱས་བྱུང་འདུག་བ། ད་ད་ལྟ་ཡོ་རོབ་དང་ཨ་རི་ཁུལ་ཨ་ལྷག་པར་དུ་ཕྱི་གི་རྒྱལ་ཁབ་ལ་ཡ་ཉེན་ཁ་ག་རེ་འདུག་ཟེར་ན་ལོ་གཞོན་པ་མང་པོ་ཅིག་གིས་སོ་སོའི་གནས་ཚུལ་ཤེས་པ་ཡིན་ནས་བོད་སྐད་མ་ཤེས་ཡ་གི་ཉེན་ཁ་ཅིག

གཅིག་ནས་ང་རང་ནང་ལོགས་རྡོག་རྩ་གཅིག་སྒྲིལ་བྱེད་དགོས་རེད་རྡོག་རྩ་གཅིག་སྒྲིལ་བྱས་ན་ང་ཚང་མ་སྐྱིད་པོ་ཡོང་རེད། སྤོབས་པ་ཡོང་གི་རེད། ཨ་ལོ་གཞོན་པ་རང་བཞིན་གྱིས་ཨ་ནི་འདི་ནང་ལོགས་ལ་ཡ་འཛུལ་ཡོང་གི་རེད། བྱས་ཙང། ལོ་གཞོན་པའི་ངོས་ནས་ཕ་གི་ལ་མཉམ་ཞུགས་བྱེད་དགོས་བདེན་རེད་ཤག་གཉིས་ནས། སོ་སོའི་ཕ་མའི་ལོ་རྒྱུས་དེ་ཤེས་ཡ་དེ་དཔེ་གལ་ཆེན་པོ་རེད་ཤག། ད་ལྟ་མང། ལོ་གཞོན་པ་མང་པོ་ཅིག་གིས་ང་བོད་པ་ཡིན་ལབ་ཡ་ཅིག་བསམ་བློ་རེད་འདི་དཔེ་གནད་འགག་ཆེན་པོ་རེད། ཡིན་པ་ཡིན་ནས། སོ་སོའི་པཱ་ལགས་ག་ནས་ཡོང་བ་རེད། ཨ་མ་ལགས་ག་ནས་ཡོང་བ་རེད། འདིའི་ལུང་པ་འདི་གི་སྐད་གདངས་ག་རེད། ཆས་གོས་ག་རེད། ཁ་ལག་ག་རེ་ཟ་གི་ཡོད་རེད། འདིའི་ཁུལ་ལ་ཡ་རྩི་ཤིང་དང་སེམས་ཅན་རྣམས་ལ་ག་འདྲས་ཡོད་རེད། འདི་ཤེས་ཡ་དེ་དཔེ་གལ་ཆེན་པོ་རེད། འདི་གི་ཐོག་ནས་སོ་སོ་ངོ་ཤེས་གི་རེད་བ། ངོ་ཤེས་ཡིན་ན་སྤོབས་པ་ཅིག་ཡོང་གི་རེད། ཡིན་ནས་ག་རེ། སོ་སོ་བོད་ས་བོད་ས་ཆ་སྐྱེ་ཁུངས་ག་ནས་ཡིན་པ་ཡིན་ནས། ད་དེ། བོད་བོད་བོད་ཁྱོན་ཡོངས་ཀྱི་ཆ་ཤས་ཅིག་རེད། ཡིན་ནའི་ཁྱོན་ཡོངས་ཀྱི་ཐོག་ནས་ང་བོད་པ་ཅིག་ཡིན་བསམ་ཡས་ཀྱི་སེམས་ཤུགས་ཆེ་ཡ་དང་འདི་འདྲ་གྱི་སྤོབས་པ་བྱེད་ཡ་དེ་གལ་ཆེན་པོ་རེད་ཤག་ད་ཡང། བོད་ཀྱི་ས་ཆ་ཁུངས་འདི་འདྲས་ཅིག་ཡིན་ཟེར་བྱས་འདི་ལ་སྤོབས་པ་བྱས་ནི། ད་ཡང་དབྱེ་འབྱེད་ཀྱི་ཐོག་ནས་བཤད་བྱས་རོགས་ང་ཚོ་ཞིག་ཅིག་ཡིན་ཡག་ཡིན་ཁོང་ཚོ་ཡང་ཅིག་རིགས་རེད་ཅིག་ཅིག་ཅིག་སྐྱོ་རེད་ཡ་ཅིག་འདིའི་དབྱེ་འབྱེད་འདི་རྩ་བ་ཉིད་ནས་བྱེད་རྒྱུ་ཡོད་མ་རེད་འདི་བྱས་པ་ཡིན་ན་ཨ་ནི་ང་ཚོ་ནང་ལོགས་ལ་ཡ་བར་ཐག་གི་ཐོག་ནས་ཨ་ནི་དབྱེ་འབྱེད་བྱས་བྱས་དཀའ་ངལ་འཕྲད་ཀྱི་རེད་བྱས་ཙང། སོ་སོའི་གི་ཕ་རྒྱུད་མ་རྒྱུད་ཀྱི་ལོ་རྒྱུས་ཤེས་ཡ་དེ་གལ་ཆེན་པོ་རེད་ཁྱོན་ཡོངས་ཀྱི་ཐོག་ནས་ང་ཚོ་བོད་པ་རང་ཡིན་བྱས་བྱས་རྒྱལ་བ་རིན་པོ་ཆེ་དབུ་ཁྲིད་བྱས་བྱས་ང་ཚོ་བོད་རྒྱལ་ཁབ་ཏུ་མི་རིགས་ད་ལྟའི་ཉག་ཕྲ་བའི་དུས་ཚོད་འདི་ལ་ཡ་ཨ་ནི་སོ་སོ་རང་གིས་དཀའ་ལས་བརྒྱབ་ནས་བོད་པའི་འཐབ་རྩོད་ལ་དོན་དག་ལ་ཡ་ཞལ་འདེབས་ཀྱི་ལས་ཀ་བྱེད་ཀྱི་ཡིན་བསམ་ཡ་འདི་གལ་ཆེན་པོ་རེད་ཤག། ལགས་སོ། ད་དུང་སྐར་མ་གཅིག་ནང་ལ་ཚར་བ་བྱེད་རོགས་བྱེད་ཨ། ད་ད་ལྟ་འདི་ཁྱེད་ཀྱི་མི་ཚེ་གང་བཟང་ད་རྩ་དོན་ལ་བློས་བཏང་གིས་གསུང་དགོས་རེད་ད་ད་བར་དུ་མང་པོ་ཅིག་གིས་དེ་འདྲ་རང་མཐོང་བསྡད་ཀྱི་ཡོད་རེད།

རྒྱལ་བ་རིན་པོ་ཆེ་ད་ང་ཚོ་བོད་པའི་སྤྱི་ཚོགས་ནང་གི་ད་དུས་གསུམ་གསལ་གཟིགས་ཀྱི་སངས་རྒྱས་རེད་ཞེས་བྱས་དེ་འདྲས་ཞུ་དགོས་རེད་ལྷག་པར་དུ་རྒྱལ་བ་རིན་པོ་ཆེ་ནི་འཛམ་བུ་གླིང་ཁྱོན་ཡོངས་ཀྱི་ཨ་ནི་ད་ཆབ་སྲིད་ཐོག་ན་འཛམ་བུ་གླིང་ཁྱོན་ཡོངས་ཀྱི་བདེ་དོན་དགོངས་པ་བཞེས་མཁན་རེད་ཆོས་ཕྱོགས་སྟེང་ན་འགྲོ་བ་རིགས་དྲུག་གི་དགོངས་པ་བཞེས་མཁན་དེ་འདྲས་ཅིག་ད་བཙན་བྱོལ་སྤྱི་བོད་ཁྱོན་ཡོངས་ཀྱི་དེ་འདྲས་ཅིག་གི་ཐོག་ནས་ང་ཚོ་ལྟ་གི་ཡོད་རེད་འཛམ་བུ་གླིང་ཁྱོན་ཡོངས་ལ་ཡང་ཞི་བདེའི་དེད་དཔོན་བརྩི་གི་རེད་བྱས་ཙང་རྒྱལ་བ་རིན་པོ་ཆེས་དགོངས་པ་དེ་འདྲ་ཅིག་གིས་འཛམ་གླིང་ཁྱོན་ཡོངས་ལ་ཡང་དེ་འདྲའི་དཀའ་ངལ་སེལ་དགོས་རྒྱ་ནག་ནང་ལ་དཀའ་ངལ་འདི་ཡས་སེལ་ཐུབ་ན་དགོངས་པ་བཞེས་འདུག་འདི་འདྲ་ཞིག་རེད་ང་མི་ཕལ་པ་ཞིག་རེད་ང་ཚོའི་ང་རེ་ང་རེའི་ངོས་ནས་བསམ་བསམ་སྟེ་ང་བོད་རྒྱལ་ཁབ་དང་མི་རིགས་ཞིག་མ་གཏོགས་འདི་ལ་ལྷག་བསམ་བཏང་ཐུབ་ཀྱི་མེད་དྲང་པོ་བཤད་ན་ད་སོ་སོ་མི་གཅིག་གི་གནས་གནས་བབ་ཅིག་རེད་བ། ང་རེ་ཁ་བསམ་ན་བོད་རང་བཙན་སྒྲུབ་ཡ་དེ་ཞི་བའི་ཐོག་ནས་འགྲུབ་ཐུབ་ན།